ད་དེ་ཡན་ཆད་བློ་སྦྱོང་དོན་བདུན་མ་ཟེར་དུས་ཁོ་ན་ད་དོན་ཚན་བདུན་ཡོད་པའི་ནང་ནས་དོན་ཚན་ག་ཚད་ཚར་རེད་ཟེར་ན་དོན་ཚན་གཉིས་ཚར་རེད། སྔོན་འགྲོ་རྟེན་གྱི་ཨ་ནི་ཆོས་ལ་བསླབ་པ་དང་དངོས་གཞི་བྱང་ཆུབ་ཀྱི་སེམས་སྦྱོང་བའི་རིམ་པ་གཉིས་ཟེར་སྦྱོར་བ། འོ་འདི་ཚར་རེད། ད་དངོས་གཞི་རྟེན་གྱི་ཆོས་ཟེར་དུས་ཁོ་ན་ད་དེ་བཞིན་ཞུ་མ་བ་བྱས། གཙོ་བོ་བྱང་ཆུབ་སེམས་དེ་དངོས་གཞི་ལ་བཞག་ནས་དེའི་སྔོན་འགྲོ་དེ་ལ་ཨ་ནི། གཙོ་བོ་ངེས་འབྱུང་བསམ་པ་སྒྲུབ་དགོས་རེད་ཚེ་འདིའི་སྣང་ཤས་ལྡོག་ཚུལ་དང་ཕྱི་མའི་སྣང་ཤས་ལྡོག་ཚུལ་ད་གང་དང་ཡང། དལ་འབྱོར་རྙེད་དཀའ་ཚུལ་འཆི་བ་མི་རྟག་པ་འཁོར་བའི་ཉེས་དམིགས་ལས་རྒྱུ་འབྲས་འདི་བཞི་ཡོད་རེད་ད་སྔོན་འགྲོ་ཅིག་རྟེན་འདི་ལ་སྔོན་འགྲོ་རྟེན་གྱི་ཆོས་འདི་ལ་ག་ཚོད་ཡོད་པ་བཞི་ཡོད་པ་ད་གང་དང་ཡང་འདི་བཞི་པོ་འདི་ག་རེ་སྒྲུབ་པ་རེད་ཟེར་ན་ཚེ་འདིའི་སྣང་ཤས་ལྡོག་ཚུལ་དང་ཕྱི་མའི་སྣང་ཤས་ལྡོག་ཚུལ་གཉིས་ལ་བརྟེན་ནས་ངེས་འབྱུང་གི་བསམ་པ་སྒྲུབ་དགོས་འདུག་ཨོ་འདི་བྱས། ད་དེ་ལས་དངོས་གཞི་བྱང་ཆུབ་སེམས་སྦྱོང་བའི་རིམ་པ་དེ་ལ་ས་བཅད་གཉིས་ཕྱེ་སོང་ཀུན་རྫོབ་བྱང་ཆུབ་ཀྱི་སེམས་སྦྱོང་བའི་རིམ་པ་གཅིག་དང་དོན་དམ་བྱང་ཆུབ་སེམས་སྦྱོང་བའི་རིམ་པ་གཉིས་བཞག་ད་ཀུན་རྫོབ་བྱང་ཆུབ་སེམས་སྦྱོང་བའི་རིམ་པ་དེ་ལ་ཀུན་རྫོབ་བྱང་ཆུབ་སེམས་སྦྱོང་དངོས་དང་དེའི་ཡན་ལག།

ཨ་ནི་ད་ག་ནང་བཞིན་ཞིབ་ཚགས་པོ་བེད་ཅིག་ཡག་པོ་ཡོང་བ་ལ་དེ་ཡན་ལག་གི་ཚུལ་དུ་ཨ་ནི་གདམས་པ་ག་ཚད་བར་ཟེར་ན་གདམས་པ་ལྔ་ཡོད་རེད་ད་དེ་སྡོམ་པས་ཨ་ནི་བློ་སྦྱོང་དོན་བདུན་དུས་སུ་འགྲོ་རེད་ད་གདམས་པ་ལྔ་པོ་དེ་ག་རེད་ཟེར་ན་ད་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་བ་གཅིག་བྱས་རེད་པ་ཚེ་གཅིག་གི་ཉམས་ལེན་དྲིལ་ནས་བསྟན་པ་གཅིག་བྱས་ཨ་ནི་བློ་འབྱོངས་པའི་ཚད་བྱས་བློ་སྦྱོང་གི་དམ་ཚིག་བྱས་བློ་སྦྱོང་གི་བསླབ་བྱ་འོ་དེ་ལྔ་པོ་དེ་རེད་ད་བློ་སྦྱོང་གི་བསླབ་བྱ་ཚར་ཡོང་དུས་བློ་སྦྱོང་དེ་ད་དོན་ཚན་བདུན་བེད་ཅིག་རྫོགས་འགྲོ་དགོས་རེད་ད་དེ་ཡིན་ཙང་ད། དངོས་གཞི་བྱང་ཆུབ་ཀྱི་སེམས་འདི། དང་ང་ཚོ་མོ་སོ་ན་སྤུས་དག་པོ་ཡག་པོ་ཅིག་ཡོང་བ་ལ། དེ་ལ་རྐྱེན་མང་པོ་ཚང་དགོས་འདུག་རྐྱེན་དང་པོ་དེ་ག་རེ་ཟེར་ན་རྐྱེན་ངན་ལམ་དུ་བསྒྱུར་ཐུབ་པ་ཅིག་དགོས་ཀྱི་ཡོད་ས་རེད་རེད་པ། ང་ཚོ་བྱང་ཆུབ་སེམས་ཉམས་ལེན་བྱས་པས་ནས་རྐྱེན་ངན་ལམ་དུ་བསྒྱུར་ཡག་གི་ཉམས་ལེན་དེ་མེད་པས་ན། ངོ། ཅིག་དེ་འདྲ་ཡོང་གི་རེད་པ་དཔེར་ན་བྱང་ཆུབ་སེམས་ཉམས་ལེན་བྱས། ཨ་ནི། ཅིག་ཕྱོགས་གཅིག་ནས་ག་རེ་ཟེར་ན་སེམས་ཅན་གྱི་ལོག་སྒྲུབ་མང་པོ་ཡོང་གི་འདུག་བ། འོ་དེ་འདྲའི་སྐྱེས་དུས་ཁོ་ན་ཨང་སྐྱོ་བ་སྐྱེས་ནས་ཨང་བྱང་ཆུབ་སེམས་འདོར་ཡག་གི་ཉེན་ཁ་ཡོད་རེད་དེ་ནང་བཞིན་ཡང་ཅིག་ཅིག་སངས་རྒྱས་བ་ལ་ཨང་ཅིག་དཀའ་ཚེགས་འདུག་བ་དེ་ནང་བཞིན་རྒྱུ་ཡོད་དུས་ཚོད་ཀྱི་ཆ་ནས་ག་རེ་རྒྱུན་རིང་པོ་ཞེ་པོ་ཅིག་ཞིག་བརྒྱུད་དགོས་པ་ཡིན་ཙང་དེ་ལ་བརྟེན་ནས་ཡང་སེམས་ཤུགས་ཆག་ནས་ཡང་བྱང་ཆུབ་སེམས་ཉམས་ལེན་དེ་ཉམས་ཡག་ཉེན་ཁ་ཡོད་རེད་བ་ད་དེ་འདྲའི་མ་ཡོང་བའི་ཆེད་དུ་ག་རེ་དགོས་ཀྱི་རེད་ཟེར་ན་དེ་བས་ཅིག་ཡན་ལག་གི་ཚུལ་དུ་རྐྱེན་ངན་ལམ་བསྒྱུར་གྱི་ད་ཉམས་ལེན་དེ་དགོས་ཀྱི་ཡོད་ཟེར་རེད་ད་རྐྱེན་ངན་ལམ་བསྒྱུར་ཡོད་སོང་ན། ད་རྐྱེན་བཟང་ངན་ག་རེ་འཕྲད་པས་ནས་དེ་བྱང་ཆུབ་སེམས་ཨ་ནི་ཅིག་གོང་ནས་གོང་དུ་འཕེལ་ཡག་གི་རྐྱེན་དུ་འགྱུར་ཐུབ་པ་ཅིག་རེད་བ་དེ་ཡིན་ཙང་ནམ་ཡང་ད་ག་རེ་སེམས་ཤུགས་ཆག་རབས་དེ་འདྲ་དང་བྱང་ཆུབ་སེམས་འདོར་ཡག་ཡོང་གི་ཡོད་ས་མ་རེད་ནམ་རྒྱུན་ང་བྱང་ཆུབ་སེམས་འདོར་རྩ་ལྟུང་ཡོང་ཡག་དེ་རྐྱེན་གཅིག་འདི་རེད་འདུག་བ་སེམས་ཅན་གྱི་ལོག་སྒྲུབ་བྱེད་པ་དང་དེ་འདྲར་བརྟེན་ནས་ཨ་ནི་ངས་ད་དུས་ནམ་ཡང་ཁོའི་དོན་བྱེད་ཀྱི་མིན་ཟེར་ཨ་ནི་ཨ་ནི་སེམས་ཅན་བློས་གཏོང་ཡག་དང་ཨ་ནི་ག་རེ་ཟེར་ན་སེམས་བསྐྱེད་འདོར་ཡག་གཉིས་ཀ་ཡོང་གི་འདུག་བ་དེ་ཡིན་ཙང་ད་རྐྱེན་ངན་ལམ་བསྒྱུར་མེད་པས་ན་དཀའ་ལས་ཁག་པོ་ཡོད་ཟེར་རེད་ད་ང་ཚོ་མུ་སུམ་དེང་སང་སྐད་བཤད་པས་ན་ཅིག་ཉམས་ལེན་མཐའ་འཁྱོལ་དཀའ་ལས་ཁག་པོ་ཡོད་ཟེར་བྱས་ཙང་ད་དེའི་ཡན་ལག་གི་ཚུལ་དུ་དང་པོ་ག་རེ་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་བ་ཅིག་བྱས། ད་དེ་ནས་ང་རང་ཚོ་ད་བྱང་ཆུབ་སེམས་ཉམས་ལེན་བྱེད་པའི་གནས་སྐབས་སུ་ལ་ཚེ་གཅིག་གི་ཉམས་ལེན་ཐམས་ཅད་ཨ་ཚུར་བསྒྲིལ་ནས་བསྟན་པའི་རིམ་པ་ཅིག་རེད་པ་ང་ཚོ་ཅིག་ད་མི་ཚེ་འདིའི་ནང་ལོགས་ཀྱི་ཉམས་ལེན་བྱེད་ཚད་ཚུར་བསྒྲིལ་བས་ན། ཨ་སྟོབས་ལྔ་ནང་འདུས་གི་རེད། ད་ཚེ་གཅིག་ཉམས་ལེན་དྲིལ་ནས་སྟོབས་ལྔ་ནང་འདུས་ཚུལ་དེ་རེད། དེ་ནས་བློ་འབྱོངས་པའི་ཚད་ད་ང་ཚོ། བྱང་ཆུབ་སེམས་ཀྱི་ཉམས་ལེན་རིམ་པ་བྱས་ནས་ད་ཉམས་སུ་ལེན་ནས་ཨ་ང་རང་ཚོ་བློ་འབྱོངས་པའི་ཚད་ཅིག་ཡོད་རེད་བ་ད་དེ་འདྲའི་གི་མཚམས་ནས་ཨ་ནི་བློ་སྦྱོང་གི་ཚད་དེ་ཨ་ཅིག་ཚང་གི་རེད་ཟེར་དེའི་ཚད་དེ་རེད། ད། དེ་བྱས་དེ་ནས་བློ་སྦྱོང་བའི་དམ་ཚིག། ད་བློ་འབྱོངས་པའི་ཚད་དེ་ན་འབྱོངས་རྟགས་ཆེན་པོ་འབྱོངས་རྟགས་ཆེན་པོ་ལྔ་ཟེར་ཡ་དེ་འདྲ་མང་པོ་ཡོད་རེད། ད་བློ་སྦྱོང་བའི་དམ་ཚིག་དམ་ཚིག་མང་པོ་ཡོད་རེད། ད་ནང་བཞིན་བློ་སྦྱོང་གི་བསླབ་བྱ། ཨོ། ད་གང་ལྟར་ཀྱང་ས་བཅད་ལྔ་ཡོང་གི་འདུག་བ་ཡ་དེ་བྱས་ད་དང་པོ་ག་རེ་རེད། རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་བ་ཟེར་དེ་རེད་དེ་ལ་ཡང་ག་རེ་རེད་མདོར་བསྟན་པ་དང་རྒྱས་པར་བཤད་པ་གཉིས་བྱས་ད་དང་པོ་མདོར་བསྟན་པ་ནི་ཁྱེད་རང་ཚོ་ཏི་སི་ཡ་ད། བློ་སྦྱོང་དོན་བདུན་མ་ཁོ་རང། སྣོད་བཅུད་སྡིག་པས་འཁོལ་བའི་ཚེ་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་ཟེར་འདུག་བ་ལ་ད། མདོར་བསྟན་གྱི་གཞུང་དེ་ཡིན་ཟེར། རྐྱེན་ངན་ལམ་དུ་བསྒྱུར་བ་ཟེར་དུ་བ་གསུངས་པ་ཟེར། ཨོ་དེ་ནི་དང་པོ་ཚིག་རྐང་གཉིས་པ་དེ་སྣོད་བཅུད་སྡིག་པས་འཁོལ་བའི་ཚེ། རྐྱེན་ངན་སྦྱང་བྱའི་ལམ་དུ་འགྱུར། ད་འདི་ག་རེད་ཟེར་ན། རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་བའི་སྐོར་ཟེར་ན་མདོར་བསྟན་གྱི་གཞུང་ངོས་ཟེར་རེད། ད་འདི་གན་ཟེར་བ། ད་ང་རང་ཚོ་ད་རེས་དུས་ཚོད་བྱས་པ་ན་སྣོད་བཅུད་གཉིས་ཀ་སྡིག་པས་ད་ང་ཚོ་མ་སོ་ཆུ་ལྟ་བུ་ཅིག་ཡང་ཁོད་ཡོད་སྐབས་ཅིག་རེད་འདུག་བ། རེད་བ། སྣོད་ཀྱི་ཆ་ནས་སྣོད་ལ་དཔེ་བཀྲ་མི་ཤིས་པ་མང་པོ་ཡོང་གི་འདུག་བ། དཔེར་ན་ཅིག། འབྱུང་བཞིའི་གནོད་པ་དང་ད་ད་ག་ནང་བཞིན་ད་ས་ཡོམ་རྒྱག་ཡག་ཆུ་ལོག་ཡོང་ཡག་སྣོད་ཀྱི་ཆ་ནས་བཀྲ་མ་ཤིས་མང་པོ་ཡོང་སྐབས་ཅིག་རེད་དོ། ཨ་བཅུད་ཀྱི་ཆ་ནས་སེམས་ཅན་ཆགས་སྡང་རྨོངས་གསུམ་པོ་ཤས་ཆེ་བོ། ང་རྒྱལ་དང་དུག་གསུམ་དཔེ་ཅིག་གང་ལྟར་ཀྱང་ཉོན་མོངས་དཔེ་ཤས་ཆེ་བའི་སྐབས་ཡིན་ཙང་སྣོད་བཅུད་སྡིག་པས་འཁོལ་བའི་ཚེ་ཟེར་འདི་གསུང་དགོས་ཚུལ་རེད། ད་དེ་འདྲ་བའི་དུས་ཚོད་འདི་ལ་ཨ་ནི་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་བ་དེ་དཔེ་གལ་ཆེ་བོ་རེད་དགོས་མཁོ་རེད། རེད་བ། གང་ལྟར་ཡང་རྐྱེན་ངན་རུ་འཛིན་ཡོང་གི་འདུག་བ། སྣོད་ཀྱི་ཆ་ནས་རྐྱེན་ངན་རུ་འཛིན་ནས། བཅུད་ཀྱི་སེམས་ཅན་གྱི་ཆ་ནས་ག་རེ་རྐྱེན་ངན་རུང་ཚིག་འདི་ཡོང་གི་ན་ད་རྐྱེན་ངན་པ་འདི་དཔེ་ཅིག་ང་རང་ཚོ་གི་རྒྱུད་ལ་ཨ་ཅིག་བྱང་ཆུབ་སེམས་རྒྱུད་ལ་སྐྱེ་ཡག་གི་བྱང་ཆུབ་སེམས་ད་མ་སྐྱེས་པ་སྐྱེ་ཡག་དང་སྐྱེས་པ་གོང་ནས་གོང་དུ་གཏང་ཡག་གི་ལམ་དུ་བསྒྱུར་བ་འདི་ཨ་ཅིག་གི་དགོས་མཁོ་རེད་གསུང་དགོས་ཟེར་ཞེས་གསུངས་ཏེ། སྣོད་ཀྱི་འཇིག་རྟེན་མི་དགེ་བ་བཅུའི་བདག་འབྲས་ཤིན་ཏུ་བདོ་ཞིང་ད་ག་རེད་པ། ད་མི་དགེ་བ་བཅུའི་བདག་འབྲས་ལ་བརྟེན་ད་ནི་ང་ཚོ་སྣོད་དེར་བཀྲ་མ་ཤིས་མང་པོ་ཡོང་གི་འདུག་བ་རེད་པ། སྔ་མ་དོན་འགྲུས་ཡོད་སྲིད་མ་རུང་བ་ལ་དེང་སང་དུས་ཚོད་དེ་ལ་ཨ་ནི་ག་རེ་ཆུ་ལོག་ཡོང་ཡག་དང་ནང་བཞིན་ག་རེ་ས་ཡོམ་རྒྱག་ཡག་ད་འདི་ཚོ་མང་པོ་བྱུང་འདུག་བ། འདི་ཚོ་མི་དགེ་བའི་ལས་ཀྱི་བདག་འབྲས་རེད་བ། བཀྲ་མ་ཤིས་པ་རེད་བ། འོ་འདི་ཚོ་རེད། ད་སྣོད་འདི་ལ། དཔེ་ས་ཆུ་ཕུན་སུམ་ཚོགས་པ། ཨན་གཅིག་ལོ་ཏོག་ཕུན་སུམ་ཚོགས་པོ་ཡོང་བ་འདི་ག་རེ་རེད་དགེ་བའི་ལས་ཀྱི་བདག་འབྲས་རེད་བ་འདི་ཚོ་རེད་ད། ད་སྡིག་པའི་འབྲས་བུ་རེད་འདུག་བ་འདི་བྱས། བདག་འབྲས་ཤིན་ཏུ་བདོ་ཞིང། ད་ཤིན་ཏུ་བདོ་ཟེར་དོན་ལ། མང་པོའི་སྐད་ཅིག་མེད་འགྲོ། ད་བཅུད་ཀྱི་སེམས་ཅན་ཀྱང་བསམ་རྒྱུ་ཉོན་མོངས་ལས་མེད། བྱ་རྒྱུ་ལས་ངན་གསོག་པ་ལས་མེད་ཅིང། དེའི་རྒྱུ་མཚན་གྱིས་ནག་ཕྱོགས་ལ་དགའ་བའི་ལྷ་ཀླུ། འབྱུང་པོ་རྣམས་མཐུ་སྟོབས་རྒྱས་ནས། ད་སྣོད་བཅུད་གཉིས་ཀའི་ད་ཅིག། འོ་ལགས་སོ་སྐྱོན་ཡོད་ལ་དུ་ཡག་ཕན་ཡོད་འདུག་གང་ལ། ད་ནག་ཕྱོགས་ལ་མངོན་པར་དགའ་བའི་ལྷ་དང་ཀླུ་ལ་སོགས་པ་དེ་དག་གིས་གཟི་བརྗིད་རྒྱས་འགྲོ་གི་རེད་གསུངས་པ་མཐུ་དང་ནུས་པ་རྒྱས། འོ་དེ་རྒྱས་འགྲོ་གི་རེད་རྒྱས་ནས། ད་དེ་དག་གིས་ང་རང་ཚོ་ལ། སྤྱིར་ཆོས་བྱེད་པ་སྤྱི་དང་ལྷག་པར་དུ། བྱང་ཆུབ་སེམས་ཉམས་ལེན་བྱེད་མཁན་དེ་ལ་གནོད་པ་གཏང་དགོས་ཟེར་བ། སྤྱིར་ཆོས་བྱེད་པ་ཡོངས་ལ་གནོད་པ་གནོད་བྱེད་ཅིང་ཁྱད་པར་དུ་ཐེག་ཆེན་གྱི་ཆོས་སྒོར་ཞུགས་པ་རྣམས་ལ་སྒོ་སྣ་ཚོགས་ནས་རྐྱེན་ངན་རུ་འཛིངས་པའི་སྐབས་འདིར་བཤད། ད་འདི་ག་རེ་ཟེར་ན་སྤྱིར། སྣོད་བཅུད་གཉིས་ཀྱི་རྟགས་གང་ཚུལ་མ་གསུམ་གྱི་ཉེས་སྐྱོན་མང་པོ་བྱུང་ནས་སེམས་ཅན་ལ་འཚེ་བ་མང་པོ་ཡོང་གི་འདུག་བ། སྣོད་ཀྱི་ཆ་ནས་འཚེ་བ་ཡོང་གི་འདུག་བ། རེད་བ། ད་འདིའི་སྔོན་དུ་བ་ག་རེ་བལ་ཡུལ་ལ་ས་ཡོམ་བརྒྱབ་ནས་མི་མང་པོ་ཅིག་ལ་ད་འདས་གྲོངས་ཕྱིན་རེད་བ། འདི་ཆ་ཚང་ག་རེ་ཟེར་ན་སྣོད་ཀྱི་འཚེ་བ་རེད་བ་ད། དེ་དང་དེ་མཚུངས་པའི་ད་ང་ཚོ་ཡུལ་གྲུ་མང་པོ་འདི་ཡོང་གི་འདུག་བ་དེ་རེད། ད་བཅུད་ཀྱི་སེམས་ཅན་ནང་ཕན་ཚུན་འཁྲུག་པ་ཤོར་ཡ་དང་གཅིག་གིས་གཅིག་ག་རེ། བསད་ཡ་དང་མང་པོ་ཡོང་གི་འདུག་ག་ད་དེ་རེད། ད་དེ་ཚོ་སྤྱིར་སེམས་ཅན་ཐམས་ཅད་ཡོང་རེད་ལྷག་པར་དུ་ང་རང་ཚོ་བློ་སྦྱོང་གི་ཉམས་ལེན་བྱེད་མཁན་ཐེག་པ་ཆེན་པོའི་ཆོས་སྒོ་ལ་ཞུགས་ནས་བློ་སྦྱོང་ཉམས་ལེན་བྱེད་མཁན་དེ་ལ་རྐྱེན་ངན་རུ་འཛིངས་ནས་ཡོང་གི་རེད། ད་ག་རེ་ནམ་རྒྱུན་ག་རེ་ཆོས་ཟབ་ན། བདུད་ཟབ་ཟེར་ཡ་ནང་བཞིན་རེད་པ། དཔེར་ན་ང་ཚོ་ཅིག། ད་འདྲི་ཟེར་རེད། སྦྱོར་བ་སྒོམ་པ་པོ་གང་ཟག་དེ་ལ། ཅིག། སྦྱོར་བ་བསྒོམ་པ་ལ་འགལ་རྐྱེན་མང་པོ་ཞིག་བཤད་འདུག་བ། འགལ་རྐྱེན་ཉེར་གསུམ། མཐུན་རྐྱེན་མ་ཚང་བ་ཉེར་གསུམ་བསྡོམས་པས་ག་རེ་ཟེར་ན་སྐྱོན་ནི་བཅུ་ཚན་བཞིར་བཅས་པ་དྲུག་ཏུ་ངེས་པར་རྟོགས་པར་བྱ་ཞེས་འདུག་བ། དེ་ཁ་བཏུལ་ག་རེ་གསུངས་བཞག་པ་ཟེར་ན། སྦྱོར་བ་སྒོམ་པ་པོ་གང་ཟག་དེ་ལ་སྦྱོར་ག་རེ་ཟེར་ན། ཅིག་གནོད་བྱེད་མང་པོ་བཞི་བཅུ་ཡོང་གི་རེད། ག་རེ་བྱས་ཟེར་ན། དཔེ་ཅིག་བཀོད་ལ། དཔེར་ན་གང་ན་རིན་པོ་ཆེ་ཡོད་པ། དེ་གནས་དེ་ལ། གནོད་བྱེད་ཀྱི་དགྲ་མང་པོ་ཡོང་གི་རེད། དཔེ་དེ་ནང་བཞིན། ཨ་ནི་ཅིག། སྦྱོར་བ་སྒོམ་པ་པོ་གང་ཟག་དེ་ལ་ཨ་ནི་ཅིག་སྦྱོར་བ་སྒོམ་པའི་གང་ཟག་ཡིན་ཚེ་དེ་ལ་ག་རེ་ཡོག་རེད་གནོད་བྱེད་ཀྱི་དགྲ་མང་པོ་ཡོག་རེད་ད་དེ་དཔེ་དང་དོན་གཉིས་དེ་སྦྱར་བ་དཔེར་ན་ང་ཚོ་ཁང་པ་ཅིག་ནང་རིན་པོ་ཆེ་དང་ཅིག་གསེར་དངུལ་ལ་སོགས་བཀང་སྟེ་བྱས་ན་དེ་ལ་དགྲ་མང་པོ་ཡོང་གི་རེད་བ་ད་རྐུ་མཁན་དང་འཕྲོག་མཁན་དང་དེ་ནང་བཞིན་ཅིག་ག་རེ་ཡིན་ན་དེ་ལ་སྲུང་སྐྱོབ་བྱེད་པ་ཡོང་གི་འདུག་བ། དཔེར་ན་ང་ཚོ་ཁང་པ་གཞན་ལ་ལྕགས་དྲ་རྒྱག་གི་མི་འདུག་བ། དངུལ་ཁང་ལ་ག་རེ་བྱེད་ཀྱི་འདུག་ལྕགས་དྲ་རྒྱག་གི་འདུག་ཕྱི་ལ་ལྕགས་དྲ་ནང་ལ་ལྕགས་དྲ་ལྕགས་དྲ་སུམ་བརྩེགས་བཞི་བརྩེགས་རྒྱག་གི་འདུག་གང་མེད་ན་ལྕགས་སྒམ་ནི་གཅིག་གི་ནང་ལ་གཅིག་བཅུག་གཅིག་གི་ནང་ལ་གཅིག་བཅུག་གི་འདུག་དེ་ག་རེ་རེད་ཟེར་ན། དེ་ལ་དགྲ་མང་པོ་ཡོང་གི་རེད་བ། ག་རེ་ཟེར་ན་ཁོ་ལ་དེ་རིན་ཐང་ཡོད་རེད་བ་དེ་ཟེར་དགོས་རེད། དཔེ་དེ་ནང་བཞིན་ང་རང་ཚོ་རྩ་བྱང་ཆུབ་སེམས་ཉམས་ལེན་བྱེད་མཁན་གང་ཟག་དེ་ལ་དེ་འདྲའི་རྩ་ཆེ་བའི་ཉམས་ལེན་ཞིག་ཡོད་ཙང་དེ་ལ་དགྲ་མང་པོ་ཡོང་གི་རེད། རེད་བ། ད་ཡིན་ནའང་སྐྱོན་ཡོད་པ་མ་རེད་གསུངས་བ་དགྲ་མང་པོ་ཡོད་པ་ཡིན་ནའང་ཨ་ནི་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱིས་དགོངས་ཤིང་གཟིགས་ནས་དུས་རྟག་ཏུ་སྲུང་གི་རེད་གསུངས་འདུག་བ། ད་འདི་རེད། ཁྱད་པར་དུ་ཐེག་ཆེན་གྱི་ཆོས་སྒོར་ཞུགས་པ་རྣམས་ལ་སྒོ་སྣ་ཚོགས་ཀྱི་རྐྱེན་ངན་རུ་འཛིངས་པའི་སྐབས་འདིར་ད་ཆོས་འདི་འདྲ་བ་ཞིག་སྒོར་ཞུགས་ནས་འགལ་རྐྱེན་མཐུན་རྐྱེན་དུ་འཁྱེར་ཤེས་བར་གཅོད་གྲོགས་སུ་འཁྱེར་ཤེས་གནོད་བྱེད་དགྲ་དགེ་བའི་བཤེས་གཉེན་དུ་འཁྱེར་ཤེས་པའི་སྒོ་ནས་བསྒོམས་ན་རྐྱེན་ངན་བྱང་ཆུབ་སྒྲུབ་པའི་གྲོགས་སུ་འཆར་ཏེ་འོ་དེ་རེད་བཞག་ད་འདི་ཁ་སང་སྔ་མ་ཅིག་གདམས་པའི་རེད་པ། གདམས་པའི་ཁྱད་ཆོས་བཤད་པའི་སྐབས་དུ་འདི་ཅིག་ཕྱིན་ཚར་སོང་གདམས་ངག་གི་ཁྱད་ཆོས་བཤད་ཡོང་དུས་ང་ལ་བློ་སྦྱོང་གི་གདམས་ངག་ཁྱད་ཆོས་ནང་འགྲོ་ཡོད་རེད། ད་དེ་འདྲའི་སྐབས་དེ་ལ་ང་རང་ཚོ་སེམས་ཤུགས་ཆག་བསྡད་ན་འགྲིག་མ་རེད་པ། ངས་ཉམས་ལེན་བྱེད་ཀྱི་ཡོད་དེ་ད་ཡིན་ནས་ང་ལ་ནད་ན་ཚ་ཡོང་གི་འདུག་ང་ལ་བར་ཆད་ཡོང་གི་འདུག་སེམས་ཤུགས་ཆག་བསྡད་ན་འགྲིག་མ་རེད་པ། ད་སེམས་ཤུགས་མ་ཆག་བྱས་རྐྱེན་ངན་ག་རེ་འཕྲད་པ་ནས་འདི་ག་རེ། ཨ་ནི་བྱང་ཆུབ་སེམས་མ་སྐྱེས་པ་སྐྱེས་པ་སྐྱེས་པ་གནས་པ་གནས་པ་གོང་ནས་གོང་དུ་འཕེལ་རྐྱེན་དུ་འགྲོ་བ་གཅིག་བྱེད་དགོས་རེད་ཟེར་དེ་གསུངས་འདུག་ཆོས་འདི་འདྲ་བ་ཞིག་ད་ཆོས་འདི་བ་སི་ག་རེ་ཆོས་འདི་རེད་བློ་སྦྱོང་གི་ག་ས་འདི། རྐྱེན་ངན་ལམ་དུ་འགྱུར་བའི་ཆོས་འདི་འདྲ་བ་ཞིག་གི་སྒོ་རུ་ཞུགས་ནས་འགལ་རྐྱེན་འདི་ག་རེ་རེད། མཐུན་རྐྱེན་དུ་ཁྱེར་ཤེས་པ། ཨ་ནི་བར་གཅོད་ཐམས་ཅད་ག་རེའི་གྲོགས་སུ་ཁྱེར་ཤེས་པ། གནོད་བྱེད་ཐམས་ཅད་དགེ་བའི་བཤེས་གཉེན་དུ་ཁྱེར་ཤེས་པའི་སྒོ་ནས་བསྒོམས་ན་རྐྱེན་ངན་བྱང་ཆུབ་ལམ་དུ་འགྲོ་བའི་གྲོགས་སུ་འགྱུར་ཏེ་ཟེར་གྲོགས་སུ་འཆར་ཏེ། ད་ང་ཚོ་རེད་བ། འགལ་རྐྱེན་ག་རེ་བྱུང་བས་ནས་ག་རེའི་མཐུན་རྐྱེན་དུ་ཁྱེར་ཤེས་མཁན་ཅིག། རེད་པ། བར་བར་ཆད་ག་ཚད་བྱུང་བས་ནས་འདི་ག་རེའི་གྲོགས་སུ་ཁྱེར་ཐུབ་མཁན་ཅིག།

སྡུག་པོ་ཅིག་བྱུང་ནས་ཡང་སྡུག་མ་ཁྱག་སེམས་ཞུམ་ཨ་ནི། ཅིག་ང་ལས་སྡུག་པོ་སུ་ཨ་ཡོད་སུ་ཡོད་བསམ་བསམ་ཅིག་སེམས་ཞུམ་ནས་ད་སུ་སུ་སུ་ལ་བེད་ཅིག་འདི་ཅིག་གི་དོ་ཁ་སང། མ་ད་སེམས་ཤུགས་ཆག་ཡ་དུ་ཡོང་གི་འདུག་ད་འདི་སྐྱིད་ན་སྐྱིད་གོ་ཆོད་པ་སྡུག་ན་སྡུག་གོ་ཆོད་པ་འདི་རྐྱེན་ངན་བྱང་ཆུབ་ལམ་བསྒྱུར་གྱི་ཉམས་ལེན་དེ་ཡིན་ས་རེད་རེད་བ་སྐྱིད་ན་བདེ་བ་ཚོགས་སུ་བསྔོ་ཕན་བདེས་ནམ་མཁའ་གང་སྡུག་ན་ཀུན་གྱི་སྡུག་བསྔལ་འཁུར་སྡུག་བསྔལ་རྒྱ་མཚོ་སྐེམས་པར་ཤོག་གསུང་བ་ནང་བཞིན་གྱིས་འོ་འདི་ཉམས་ལེན་དུ་ཡོང་དགོས་ཡོད་ས་རེད་ཡ་འདི་ཅིག་གྲོགས་སུ་འཆར་ཏེ། དགེ་བའི་བཤེས་གཉེན་ད་བས་ན་འདི་རུ་གསུངས་འདུག་བ་རྐྱེན་ངན་གྲོགས་སུ་བྱེད་ཀ་གནོད་བྱེད་ཐམས་ཅད་དགེ་བའི་བཤེས་གཉེན་དུ་ལྟ་དགོས་རེད་ཟེར། འདི་ན་ཡོད་པ་དང་འདྲ། བློ་སྦྱོང་ཚིག་བརྒྱད་མ་ནང་རེད་བ། རྐྱེན་ངན་དང་ག་ས་གནོད་བྱེད་ཐམས་ཅད། གང་ལ་བདག་གིས་ཕན་བཏགས་པའི་རེ་བ་ཆེ་བ་གང་ཞིག་གིས་ཤིན་ཏུ་མི་རིགས་གནོད་བྱེད་ན་ཡང་བཤེས་གཉེན་དམ་པར་བལྟ་བར་ཤོག། ད་དེ་འདྲ་ཅིག་ལ་བཤེས་གཉེན་དམ་པར་བལྟ་ཐུབ་ན་གནོད་བྱེད་གཞན་དང་གཞན་ལ་བཤེས་གཉེན་དམ་པར་བལྟ་ཐུབ་པ་ཡིན་རེད་བ། ངོ་སྟོགས་སུ་རེད། ད་དེའི་བཤེས་གཉེན་ཟེར་ཡ་དེ་ང་རང་ཚོ་གཅིག་གིས་བཟོད་པ་བཟོད་པའི་ཉམས་ལེན་སྟེང་གི་ག་རེ་རེད་དགེ་བའི་བཤེས་གཉེན་ལྟ་དགོས་རེད་ཟེར་གྱི་འདུག་རེད་པ། ད་དེ་འདྲའི་གནོད་བྱེད་མེད་ན་ང་ཚོ་བཟོད་པ་གཅིག་སྒོམ་ཡ་ཡོད་པ་མ་རེད་པ། བཟོད་པའི་ཉམས་ལེན་སྟེང་གི་དགེ་བའི་བཤེས་གཉེན་ལྟ་དགོས་རེད། གྲོགས་སུ་འཆར་ཏེ། དགེ་བའི་བཤེས་གཉེན་སྤྱན་སྔ་བའི་ཞལ་ནས། ཤ་བོ། ཤ་བོ་པ་ལ། ཤ་བོ་པ་ལ། དགེ་བའི་བཤེས་གཉེན་སྤྱན་སྔ་བས། དགེ་བའི་བཤེས་གཉེན་ཤ་བོ་པ་ལ། ཁྱེད་བློ་སྦྱོང་བ་ལ་རྐྱེན་ངན་གྲོགས་སུ་འཆར། ཨ་ནི་སྡུག་བསྔལ་བདེ་བར་མྱོང་བ་ངོ་མཚར་ཆེ། ད་ཤ་བོ་པ་ཁྱེད་རང་ངོ་མཚར་ཆེ་པོ་རེད། བློ་སྦྱོང་བ་ཉམས་ལེན་བྱས་ནས་རྐྱེན་ངན་གྲོགས་སུ་ཤར་ཐུབ་འདུག། ཨ་ནི་སྡུག་བསྔལ་འདི་ག་རེ་བདེ་བར་མྱོང་བའི་ངོ་མཚར་ཡོང་གི་འདུག་ཞེས་གསུངས་པ་ལྟར་རོ། ད་སྡུག་བསྔལ་བདེ་བར་མྱོང་ཡ་ད་ཡོང་གི་མ་རེད། སྡུག་བསྔལ་ཁོ་རང་སྡུག་བསྔལ་བསྡད་ཀྱི་རེད་བ། ཡིན་ནས་སྡུག་བསྔལ་མྱོང་བ་དེ་རྐྱེན་བྱས་ནས། ཨ་ནི་ག་རེ་རེད་བདེ་བའི་གྲོགས་སུ་ཁྱེར་ཐུབ་པ་ཅིག་དེ་ཡོང་གི་རེད་པ། ང་ཚོ་ལུས་ནད་ན་ཚའི་སྡུག་བསྔལ་ཡོང་དུས་སྒང་ལ་ཨ་ནི་ཅིག་དེ་ལ་གི་ཅིག་སུ་སུ་སུ་སུ་ལ་བས་ང་བས་ང་ལས་སྡུག་ཅིག་སུ་ལ་ང་ལས་བས་ཅིག་ཅིག་དེ་འདྲའི་གི་ཅིག་ནད་ན་བ་ང་ལས་སྡུག་ཅིག་སུ་ཡོད་རེད་བསམ་སུ་སུ་དེ་ཅིག་ཡོང་གི་མ་རེད་པ། ད་དེ་འདྲའི་སྡུག་བསྔལ་མྱོང་བ་དེ་ངས་དེ་འདྲའི་ཅིག་ནད་ན་ཚའི་སྡུག་བསྔལ་མྱོང་བ་དེ་ཨ་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་ནད་ན་ཚའི་སྡུག་བསྔལ་མྱོང་བ་དེ་ངའི་སྟེང་དུ་ཚུར་བབས་ནས་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་དེ་འདྲ་བའི་ནད་ཀྱི་ན་ཚ་མི་མྱོང་བ་ཤོག་ནད་ཀྱི་སྡུག་བསྔལ་མི་མྱོང་བ་ཤོག་བསམ་བྱས་པས་ན། སྡུག་བསྔལ་ཡོང་བ་རེད་དེ་ཡིན་ན་སེམས་གཏིང་ག་རེ་ཟེར་ན་ཨ་ཅིག་གིས་བློ་སྦྱོང་གི་ཉམས་ལེན་ཡོད་པས་ཙང་སེམས་བདེ་ཤིག་ཤིག་འབོལ་ཤིག་ཤིག་ཡོང་དགོས་རེད་ཟེར་བྱས་ཙང་འདིར་བ་སྡུག་བསྔལ་བདེ་བར་མྱོང་ཟེར་དེ་སྡུག་བསྔལ་འཕྲད་པ་དེ་ག་རེ་རེད། རྐྱེན་དུ་བྱས་ནས་ཨ་བདེ་བའི་ངོ་བོར་འགྱུར་ཐུབ་ཡག་ཅིག་མ་གཏོགས་སྡུག་བསྔལ་ཁོ་རང་ད་བདེ་བར་འགྱུར་བ་ཡོད་མ་རེད་པ་བློ་སྦྱོང་ཉམས་ལེན་ག་ཚད་བྱས་པས་ན་སྡུག་བསྔལ་སྡུག་བསྔལ་རང་བསྡད་ཀྱི་རེད་མ་གཏོགས་དེ་བདེ་བའི་ངོ་བོར་འགྱུར་བ་ཡོད་མ་རེད་དེ་རྐྱེན་དུ་བྱས་ནས་རེད་པ་འོ་འདུག་ཟེར་རེད།

དེས་ན་ནི་ཡང་ཅི་དང་ཅིག་ཆོས་ཐེག་ཆེན་གྱི་ཆོས་མ་ཡིན་པའི་ཆོས་གཞན་གང་ཟག་ཏུ་སུ་བྱིན་མ་ཐོས་ཞེས་དྲི་བ། ད་སྡུག་བསྔལ་ཟེར་སྡུག་བསྔལ་རང་མ་གཏོགས་དེ་བདེ་བའི་རྐྱེན་དུ་འགྱུར་ཐུབ་ཀྱི་མ་རེད་ཟེར་ཡོངས་གྲགས་ལ། ད་ཡིན་ནི་བློ་སྦྱོང་གི་ཉམས་ལེན་བྱེད་དུས་གང་ད་དེ་འདྲ་འབྱུང་དགོས་ཟེར་རེད་ད་མདོར་ན། སྡུག་བསྔལ་ག་རེ་བདེ་བའི་རྐྱེན་དུ་འགྲོ་ཐུབ་པ་སྡུག་བསྔལ་ག་རེ་ཟེར་ན་ལམ་གྱི་རྐྱེན་དུ་འགྲོ་ཐུབ་པ་དཀའ་ངལ་ག་རེ་ཟེར་ན་འོ་ལགས་སོ། ཅིག། ད་ཅིག་གིས་ལམ་གྱི་རྐྱེན་དུ་འགྲོ་ཐུབ་པ་དེ་འདྲ་ཡོད་པས་ན་ད་སྐྱིད་ན་སྐྱིད་གོ་ཆོད་པ་དང་སྡུག་གིས་སྡུག་གོ་ཆོད་པ་ཅིག་ཡོང་དགོས་ཟེར་བ་ཡང་དེ་འདྲའི་ཚིག་རེད། སྡུག་བསྔལ་བདེ་བར་མྱོང་བ་ངོ་མཚར་ཆེ་ཞེས་གསུངས་པ་ལྟར་རོ། ཅེས་ད་དེ་ཚོ་ལོགས་སུ་ཡང་ནས་ཡང་སྦྱང་དགོས་ཟེར་བ། སོ་སོ་དཀའ་ངལ་རེ་འཕྲད་དུས་གང་ལ་སེམས་ཞུམ་མ་བསྡད་པ་བྱས། ཨ་ནི། སྐྱེ་བ་སྔ་མའི་ལས་ཀྱི་འབྲས་བུ་རེད། ངས་དེ་འདྲའི་དཀའ་ལས་དེ་མྱོང་བ་ལ་བརྟེན་ནས་སེམས་ཅན་གཞན་གྱི་དཀའ་ངལ་ཆ་ཚང་ངའི། ཨཱ། ཅིག། ལུས་སེམས་གཉིས་ཀྱི་སྟེང་ལ་བབས་ནས་ཨཱ། སེམས་ཅན་ཐམས་ཅད་དཀའ་ངལ་ཐམས་ཅད་མེད་པར་ཤོག། ང་དང་ང་འདྲ་བའི་སེམས་ཅན་ཐམས་ཅད་ང་ནང་བཞིན་གྱི་སྡུག་བསྔལ་འདི་འདྲ་པོ་ཅིག་མྱོང་མ་དགོས་པར་ཤོག། དེ་མྱོང་བ་དེ་ངས་གོ་ཆོད་པར་བྱས་ཡོད་བསམ་བསམ་བྱས་བྱས་པས་ན། སོ་སོའི་སྡུག་བསྔལ་དེ་ཆུང། ཨཱ། ཞར་ལ་ཚོགས་རླབས་པོ་ཆེ་བསགས་འགྲོ་དགོས་ཟེར་བ་འདི་རེད། ད། ཚོགས་བསླ་པོ་ཆེ་སར་འགྲོ་བ་ན་ད་རྐྱེན་ངན་པ་འདི་ལམ་དུ་འགྱུར་སོང་རེད་པ། འདུག་ཟིན་ཟེར་རེད། ད་འདི་ནམ་རྒྱུན་སྦྱང་དགོས་ཟེར་རེད། ནམ་རྒྱུན་ང་ཚོ་བདེ་པོ་ཐང་མོ་ཡིན་དུས་གང་བློ་དེ་སྦྱང་སྦྱང་སྦྱང་སྦྱང། ཨཱ། ནི་དཀའ་ངལ་འཕྲད་ཡོང་དུས་གང་ལ་བེད་སྤྱོད་བཏང་ཆོག་ཆོག་ཡོད་རེད་པ། བདེ་པོ་ཐང་མོ་དང་དཀའ་ངལ་མེད་དུས་གང་བློ་དེ་མ་སྦྱངས་པ་བྱས་ཨ་ནི་ཐབས་བརྒྱ་བ་བརྒྱ་དཀའ་ངལ་ཅིག་འཕྲད་སོང་ན་ཨ་ནི་བ་ཅིག་བློ་སྦྱོང་ཉམས་ལེན་རེ་ཇི་ག་བྱས་པས་ནི་སེམས་དེ་དེ་ཟུག་གི་མ་རེད་ག་རེ་ཟེར་ན་ཁོ་ནམ་རྒྱུན་ནས་དེ་གོམས་འདྲིས་ཡོད་པ་མ་རེད་པ། གོམས་འདྲིས་མེད་དུས་གང་ད་ཡོང་གི་མ་རེད་རྒྱུན་ནས་འོ་འདུག་ཟེར་རེད་དེ་ཡིན་ཙང་ནམ་རྒྱུན་ནས་དེ་ད་དེ་དེ་གོམས་འདྲིས་པ་བཟོ་དགོས་བདེ་མོ་ཐང་མོ་དང་དུད་འགྲོ་ཡོད་པའི་སྐབས་སུ་བློ་དེ་སྦྱང་སྦྱང་སྦྱང་སྦྱང་ཨ་ནི་སྐབས་སུ་དཀའ་ངལ་འཕྲད་དུས་གང་ལ་ཁོ་བེད་སྤྱོད་བཏང་ཆོག་ཆོག་ཡོད་རེད་པ་ཞེས་གསུངས་པ་ལྟར་རོ་ད་འདི་ཟེར་རེད། ད་གཉིས་པ་ག་ཟེར་ན་རྐྱེན་ངན་ལམ་བསྒྱུར་གྱི་ཉམས་ལེན་རྒྱས་པར་བཤད་པ་ལ་གཉིས་ཟེར། རྐྱེན་ངན་ལམ་བསྒྱུར་འདི་ལ་གཉིས་ཡོད་རེད་བསམ་པ་ཁྱད་པར་ཅན་གྱི་བྱང་ཆུབ་ཀྱི་སེམས་ལ་བརྟེན་ནས་རྐྱེན་ངན་ལམ་དུ་བསྒྱུར་ཚུལ། སྦྱོར་བ་ཁྱད་པར་ཅན་བསགས་སྦྱང་གཉིས་ལ་བརྟེན་ནས་རྐྱེན་ངན་ལམ་དུ་བསྒྱུར་ཚུལ། ད་བསམ་པའི་སྒོ་ནས་ཨན་ག་རེ་རེད་བྱང་ཆུབ་ཀྱི་སེམས་ལ་བརྟེན་ནས་རྐྱེན་ངན་ལམ་དུ་བསྒྱུར་སྟངས་ཅིག་བྱས། སྦྱོར་བའི་སྒོ་ནས་བསགས་སྦྱང་གཉིས་ལ་བརྟེན་ནས་ཨན་ཚོགས་བསགས་པ་དང་སྒྲིབ་པ་སྦྱང་བ་གཉིས་ལ་བརྟེན་ནས་ཀྱང་རྐྱེན་ངན་ལམ་དུ་བསྒྱུར་ཚུལ་གཉིས་ཡོད་རེད། ད་དང་པོ་ག་རེ་ཟེར་ན་བསམ་པ་ཁྱད་པར་བྱང་ཆུབ་ཀྱི་སེམས་ལ་བརྟེན་ནས་རྐྱེན་ངན་ལམ་དུ་བསྒྱུར་ཚུལ་ཏེ། ད་འདིར་བ།

ཨ་ནི་ག་རེ་སྒོམ་དུ་བཅར། ད་འདི་ཅི་སྒོམ་ཟེར་ཏེ། སྤྱི་ལུས་མངོན་གྱུར་འདུག་སྤྱི་ལུས་མངོན་གྱུར་མི་འདུག། ཞེས་གསུངས་ཏེ། ད་དུས་ཀྱི་དབང་དུ་བྱས་ན་སྐྱིད་ཅིང་འབྱོར་པ། ད་དུས་ཚོད་ཀྱི་དབང་དུ་བྱས་ན་ང་ཚོ་སྐྱིད་ཅིང་འབྱོར་པ། ཡག་པོའི་ཆ་རེད་པ། ཨ་ནི་སྡུག་ཅིང་ཕོངས་པ་སོ། ཨ་ནི་སྡུག་པོའི་ཆ་བྱས། ཨ་ནི། ཡུལ་གྱི་ཆ་ནས་ཡུལ་རང་ཡུལ་ལ་མི་ཡུལ། ཡང་རེད་ཟེར། ད་ང་ཚོ། དུས་ཚོད་འདིར་གཉིས་ངེས་རེད་པ་ཡང་ན་སྐྱིད་ཅིང་འབྱོར་བའི་དུས་ཚོད་ཅིག་ཡང་ན་ཕོངས་ཤིང་སྡུག་ཅིང་ཕོངས་པའི་དུས་གཉིས་ཅིག། ཡང་ཡུལ་གྱི་ཆ་ནས་རང་ཡུལ་དང་མི་ཡུལ་གཉིས་སུ་ངེས་རེད་པ། ཨ་གནས་ཀྱི་ཆ་ནས་གྲོང་གསེབ་དང་དགོན་པ། ཨ་ནི། གྲོགས་ཀྱི་ཆ་ནས་མི་དང་འགྲོགས་པ་དང་མི་མ་ཡིན་པ་དང་འགྲོགས་པ་འོ་དེ་བྱས། དེ་ལྟ་བུའི་གནས་སྐབས་ཐམས་ཅད་དུ། ད་དུས་ཀྱི་ཆ་ནས་གཉིས་འདུག་ཡུལ་གྱི་ཆ་ནས་གཉིས་འདུག་དེ་ནང་བཞིན་ག་རེ། གནས་ཀྱི་ཆ་ནས་གཉིས་གྲོགས་ཀྱི་ཆ་ནས་གཉིས། འདུག་བ། འོ་དེ་ལྟ་བུའི་ད་དུས་དང། ཡུལ་དང། གནས་སྐབས་དང། གྲོགས། གནས་སྐབས་དེ་འདྲའི་གནས་སྐབས་ཐམས་ཅད་དུ་ཨ་ནི་ག་རེ་དཔེ་ན་ལུས་སེམས་ཀྱི་སྟེང་དུ་སྡུག་བསྔལ་ཆེ་འབྲིང་ཆུང་གསུམ་ད་སྡུག་བསྔལ་ག་རེ་ཆེ་བ་འབྲིང་ད་སྡུག་ཆེ་འབྲིང་ཆུང་གསུམ་གང་བྱུང་ཡང་སླ་ཡི། རེད་པ། ད་དེ་འདྲའི་གནས་སྐབས་སུ་སྡུག་བསྔལ་དུས་ཀྱི་ཚེ་ཨ་ནི་ད་ག་ནང་བཞིན་འོ་ལགས་སོ་ཡུལ་ཡུལ་ག་འདྲ་ཞིག་བསྡད་པས་ནས་གནས་ག་འདྲ་ཞིག་བསྡད་པས་ནས་གྲོགས་པོ་སུ་དང་འགྲོགས་པས་ནས་འོ་འདུག་བྱ་རྒྱུ་རེད་ཤག་བྱས་ན་ང་རང་ཚོ་ལུས་སེམས་ཀྱི་སྟེང་དུ་སྡུག་བསྔལ་ཆེ་བ་འབྲིང་བ་ཆུང་བ་ག་འདྲ་ཞིག་བྱུང་བས་ནས་སླ་ཡི། སླ་ཡི། འཇིག་རྟེན་གྱི་ཁམས་མཐའ་མེད་པ་ན་སེམས་ཅན་གྱི་གྱི་རིགས་ན་དེ་ལྟ་བུའི་སྡུག་བསྔལ་ཐོག་ཏུ་འབབ་པ་དུ་མ་ཡོད། ད་སོ་སོའི་དཀའ་ངལ་ཆེ་ཆུང་ག་འདྲ་ཞིག་འཕྲད་པས་ནས་སླ་ཡི། གང་ཟེར་ན། འཇིག་རྟེན་གྱི་ཁམས་དེ་ན་མཐའ་མེད་པ་ན་སེམས་ཅན་རིགས་ད་ཅིག་བགྲང་གིས་མ་ཆོད་པ་ཡོད་པ་དེ་དག་ལ་ཡང་སེམས་ཅན་རང་རང་གི་ད་སྡུག་བསྔལ་དཔག་ཏུ་མེད་པ་ཅིག་ཐོག་ཏུ་འབབ་བསྡད་དེ་འདྲ་ཡོད་རེད་པ་ཡོད་རེད་པ། ང་གཅིག་པོ་མ་རེད་བསམ་བསམ་ཅིག་བསམ་དེ་སྐྱེ་དགོས་ཟེར། དེ་ཐམས་ཅད་ཀྱི་སྡུག་བསྔལ། སྡུག་བསྔལ་གྱི། དེ་ཐམས་ཅད་ཀྱི་སྡུག་བསྔལ་གྱི་སྒོ། འོ་དེ་ཐམས་ཅད་ཀྱི་སྡུག་བསྔལ་གྱི་གོ་ཟེར་དེ། ག་ན་རུ་གོ་རུ་གོ་ཆོད་པར་བྱེད་པའི་སྐད་ཆ་རེད་པ། དེ་རྣམས་ཀྱི་སྡུག་བསྔལ་གྱི་གོ་བདག་གི་འདིས་ཆོད་པར་གྱུར་ནས། འོ་དེ་རེད་ཤག་ད་ལྟ་གོང་ཞུས་པ་ནང་བཞིན་རེད་པ། འོ་འདུག་བྱས་ད། ཡུལ་དུས་གནས་སྐབས་ག་འདྲ་ཞིག་གི་གནས་སྐབས་སུ་ཡང་ང་རང་ཚོར་སྡུག་བསྔལ་ཆེ་ཆུང་ག་འདྲ་ཞིག་ཕྲད་པས་ནས་སླ་ཡི། ད་ལྟ་ང་དང་ང་འདྲ་བའི་མ་གྱུར་སེམས་ཅན་ཐམས་ཅད་དེ་འདྲ་བའི་སྡུག་བསྔལ་ཐོག་ཏུ་འབབ་བསྡད་ཡོད། འོ་དེ་འདྲ་བའི་སྡུག་བསྔལ་ཐོག་ཏུ་འབབ་པ་ནི་ངས་ད་ལྟའི་སྡུག་བསྔལ་འདི་མྱོང་བ་འདིས་གོ་ཆོད་པར་འགྱུར་བར་ཤོག། འདིས་ཆོད་པར་གྱུར་ནས། དེ་ཐམས་ཅད་སྡུག་བསྔལ་མ་ལུས་པ་ཟེར་དུས་ད་མཐའ་ཡས་པའི་སེམས་ཅན་ཐམས་ཅད་སྡུག་བསྔལ་མ་ལུས་པ་དང་བྲལ་བར་གྱུར་ཅིག། འོ་དེ་བྱས། སྡུག་བསྔལ་ལེན་པའི་སྒོ་ནས་སྙིང་རྗེ་བསྒོམ་པའི་འོ་ལགས་སོ། དོན། དག་གྲུབ་སྟེ་བྱུང། ད་དང་དུ་ཡིག། པའི་ཞིག། དགའ་བ་སྒོམ་དགོས་རེད་ཟེར་གྱི་འདུག་བ་རེད་བ། ད་ང་ཚོ་སོ་སོའི་དཀའ་ངལ་ཡུལ་དང་གནས་དུས་དང་གྲོགས་དེ་འདྲའི་གནས་སྐབས་སུ་དཀའ་ངལ་ཆེ་ཆུང་འདྲ་མི་འདྲ་འཕྲད་གི་རེད་བ་འཕྲད་བ་དེའི་ཚེ་ན་ད་ནང་ནང་བཞིན་བསམ་པ་སྦྱང། ལྷག་པར་དུ་ད་དེ་འདྲའི་སྡུག་བསྔལ་ང་རང་ལུས་སེམས་སྟེང་དུ་བབས་པ་འདི་ད་ངས་བསམ་པ་ནང་བཞིན་འགྲུབ་སོང། རེད་བ། བསམ་པ་ནང་བཞིན་གང་འགྲུབ་པ་ཟེར་ན་ང་ཚོ་གཏོང་ལེན་སྦྱང་དགོས་བ་རེད་བ་གཏོང་ལེན་སྦྱང་ཡོང་དུས་སྔོན་ལ་ལེན་པའི་བསམ་པ་མང་པོ་སྦྱང་དགོས་བ་རེད་བ་སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས། ལེན་པའི་བསམ་པ་སྦྱངས་སེམས་ཅན་ཐམས་ཅད་རང་རང་མི་འདོད་པའི་སྡུག་བསྔལ་ཐམས་ཅད་རང་གི་ལུས་སེམས་སྟེང་དུ་ཚུར་འབབ་པར་ཤོག། སྦྱངས་ཡོད་ཙང་ད་འདི་སོ་སོའི་བསམ་པ་སྦྱངས་པ་ནང་བཞིན་ད་ང་ཚོ་མོ་སོ་གཅིག་བྱུང་བ་རེད་པ་འོ་འདི་དགའ་བ་བསྒོམ་དགོས་རེད། སྡུག་བསྔལ་ལེན་པའི་སྒོ་ནས་སྙིང་རྗེ་བསྒོམ་པའི་དོན་དག་གྲུབ་སོ། ངས་ག་རེ་སྙིང་རྗེ་རྩལ་དུ་ག་རེ་ཟེར་སྙིང་རྗེ་དམིགས་པ་རྩལ་དུ་བཏོན་ནས་ཨ་ནི་ལེན་པའི་བསམ་པ་སྦྱངས་པས་ད་ག་རེ་ཟེར་ན་ཅིག་འདི་རེད་དོན་དག་འདི་གྲུབ་སོང་སྙིང་རྗེ་བསྒོམ་པའི་དོན་དག་ནི་གྲུབ་སྟེ་བྱུང། ལེགས་སྙམ་དུ་བསམ་པ་ཐག་པ་ནས་དགའ་ཞིང་རངས་པར་བྱའོ། ཟེར་གྱི་འདུག་ཨ། ད་ང་ཚོ་གཏོང་ལེན་ཡག་པོ་སྦྱངས་བསྡད་པས་ན་ད་འདི་དགའ་བ་སྒོམ་ཡང་ཡོང་གི་ཡོད་ཟེར་རེད། འདི་ང་ཚོ་སྙིང་རྗེའི་དམིགས་པ་རྩལ་བཏོན་ནས་ག་རེ་ལེན་དགོས་རེད། ད་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ཐམས་ཅད་རང་གི་སྣ་བུག་གཡོན་མ་ནས་ཅིག་ངོ་བོ་སྡུག་བསྔལ་ཡིན་པ་ལ་རྣམ་པ་འདི་ག་རེ་འོད་ནག་པོའི་རྣམ་པ་ཅིག་སྣ་བུག་གཡོན་མ་ནས་ཡར་རྔུབ་ནས་ཨ་ནི་རང་གི་སྙིང་གའི་དབུས་སུ་རང་གཅེས་པར་འཛིན་པའི་གཅེས་འཛིན་དེའི་སྒང་ལ་ཨ་ནི་ཅིག་ག་རེ་ཅིག་འོ་ལ་སོ་ཨ་ནི་ག་རེ། ཚིག་ཅིག་འདུག་ཨ། སྨིན། སྨིན་བྱེད།

སྡུག་བསྔལ་མྱོང་བ་ནང་བཞིན་དེ་དག་ཐམས་ཅད་སྡུག་བསྔལ་ཟས་སུ་བསམ་ལ་བསམ་པ་སྦྱངས་ནས་ཞིག་པ་ཡག་པོ་འགོད་ཟེར་རེད་ཡ། ད་འདི་ཡན་ཆད་ག་རེ་སྡུག་ན་སྡུག་གོ་ཆོད་པ་ཟེར་དེ་རེད་ཤག་ལེགས་སྙམ་དུ་བསམ་པ་ཐག་པ་ནས་དགའ་ཞིང་རངས་པར་བྱ་བའོ། འོ་དེ་ཟེར་རེད། ད་དེ་ནས་སྐྱིད་ཅིང་འཛོམས་པ་དཔེར་ན་ད་དེ་སྐྱིད་ན་སྐྱིད་གོ་ཆོད་པ་ཟེར་དེ་རེད་ཤག་ཡ། ད་སྐྱིད་ཅིང་འཛོམས་པ་དཔེར་ན་ཟེར་ད་ང་ཚོ་སྐྱིད་པོ་དང་ཨ་ནི་ཅིག་དག་ན་གཞི་ཕུན་སུམ་ཚོགས་པའི་ཆ་འཛོམས་པའི་ཚེ་ན་དཔེར་ན། ཟས་གོས་ཕུན་སུམ་ཚོགས་པ། གནས་ཁང་ཕུན་སུམ་ཚོགས་པ་གྲོགས་ཕུན་སུམ་ཚོགས་པ་ཕྱིའི་རྐྱེན་དགེ་བའི་བཤེས་གཉེན་ལ་སོགས་པ་མི་ཕོངས་པར་གྱུར་པ་ད་ལྟ་ང་ད་ནི་གནས་སྐབས་འདི་རེད་བ། ཟས་གོས་ཀྱིས་ཕོངས་པ་མི་འདུག་བ། གནས་ཁང་གིས་ཕོངས་པ་མི་འདུག་བ། གྲོགས་ཀྱིས་ནི་ཕོངས་པ་མི་འདུག་བ། ཆོས་སྒྲུབ་པའི་ཟླ་གྲོགས་ཚངས་པ་མཚུངས་པར་སྤྱོད་པ་མཉམ་དུ་ང་དུས་རྟག་ཏུ་ཆོས་ཀྱི་ལོངས་སྤྱོད་ཡ་འདུག་བ། ཨ་ནི་ཕྱི་རྐྱེན་དགེ་བའི་བཤེས་གཉེན་གྱིས་ཕོངས་པ་མི་འདུག་བ། སོ་སོའི་དོན་གཉེར་དང་ཨ་ནི་ཅིག་དེ་མེད་པ་མ་གཏོགས་པའི་བཤེས་གཉེན་གྱི་ཆ་ནས་ཕོངས་པ་མི་འདུག་ང་ཚོ་མི་འདུག་ཨ་འོ་དེ་ཅིག་ད་ལྟ་ཅིག་བླ་མ་དངོས་འབྲེལ་ཅིག་སངས་རྒྱས་དངོས་ལྟ་བུ་ག་ཚད་མཇལ་ཡ་འདུག་ང་ཚོ་གསུང་ཆོས་ག་ཚད་ཞུས་ཡ་འདུག་དེ་ཚོ་ང་ཚོ་ཡིན་གཅིག་མིན་གཅིག་བསམ་བློ་བཏང་དགོས་སོ་སྐལ་བ་བཟང་པོ་ཡིན་བསམ་བསམ་ཞིག་རེད་བ། དེ་འདྲའི་ཅིག་ང་ཚོ་ཅིག་སྔོན་གྱི་སྐྱེ་བ་རྣམས་སུ་ཕལ་ཆེར་མ་བྱུང་པ་ལྟ་བུ་ཡིན་གྱི་རེད་དེ་འདྲ་བྱུང་ཚར་ན་ང་ཚོ་གནས་སྟངས་དེ་འདྲའི་ཅིག་བསྡད་ཀྱི་མ་རེད་བ། ཡིན་ན་ད་ལྟ་དེ་འདྲའི་སྤྱིར་ང་རང་ཚོ་དགེ་བའི་བཤེས་གཉེན་ལྷག་པར་དུ་ད་ཅིག་བྱང་ཆུབ་སེམས་སྦྱོང་གི་ཉམས་ལེན་དེ་འདྲའི་སྟེང་གི་དགེ་བའི་བཤེས་གཉེན་སངས་རྒྱས་དངོས་ལྟ་བུ་ཅིག་ང་ཚོ་མཇལ་ཚར་བ། འོ་དེ་མཇལ་ཚར་བ་དེ། མཇལ་ཡོད་པ་དེ་ང་ཚོ་དགའ་བ་བསྒོམས་ནས་དེ་འདྲའི་ཅིག་དངོས་འབྲེལ་ཅིག་ང་ཚོ་མངོན་སུམ་ད་ཅིག། མི་སྲིད་པ་ལྟ་བུ་ཅིག་སོ་སོར་ཅིག་མཇལ་བཞག་བསམ་བསམ་ཅིག་དགའ་བ་བསྒོམ་དགོས་ཡོད་ཟེར་གང་ལྟར་ཡང་བཤེས་གཉེན་གྱིས་མི་ཕོངས་པ་རེད་བ་ད་འབྱོར་བའི་སྐབས་ཤིག་རེད། ད་འབྱོར་བའི་སྐབས་ཡིན་དུས་ང་ལ་ནང་གི་རྐྱེན། རེད་པ། རང་གི་ལུས་སེམས་ཀྱི་ནད་ཀྱིས་འཁྲུགས་པའི་དབང་གིས་གློ་བུར་མི་བདེ་བ་མེད་པ་དག་རེད་དོ། ཕྱི་རྐྱེན་ཆ་ནས་ཚང། ནང་གི་ང་རང་ཚོ་ལུས་དང་སེམས་གཉིས་འཁྲུགས་པ་མ་རེད་བ། ད་སེམས་འཁྲུགས་པ་མ་རེད་སེམས་ནི་མི་འདུག་སེམས་ནི་ཡང་སངས་སུ་འཁྲུལ་གང་ལྟར་ཡང། ཞེ་བོ་དཔེ་ཅིག་སེམས་ལ་ནི་དངངས་སྐྲག་དང་འཇིགས་སྐྲག་དེ་འདྲ་ང་ཚོ་ཡོད་མ་རེད་དེ་འདྲ་མི་འདུག་བ། ལུས་ཀྱི་ཆ་ནས་ནད་ནང་སངས། འཇིགས་སྐྲག་པོ་དེ་ནི་མ་དག་པའི་སྐབས་ཤིག་རེད་པ། གློ་བུར་གྱི་མི་བདེ་བ་མེད་པའི་ཚེ། རང་གི་དད་སོགས་ཆོས་ལ་བཀོལ་དུ་རུང་བའི་ཚེ། དད་པ་ལ་སོགས་པ་འདི་དག་ཆོས་ལ་བཀོལ་དུ་རུང་བ་རེད་བ་ད་གང་ལྟར་ཡང་ང་ཚོ་ད་ལྟ་ག་རེ་སྐྱིད་པའི་སྐབས་ཤིག་རེད་ད་སྐྱིད་ན་སྐྱིད་གོ་ཆོད་པ་ཅིག་དགོས་རེད་རེད་བ་མ་གཏོགས་པའི་ད་ང་ཚོ་སྐྱིད་ན་སྐྱིད་གོ་མ་ཆོད་ཡང་ཡོང་གི་འདུག་བ་ད་གང་ལྟར་ཡང་བཀོལ་དུ་རུང་བའི་ཚེ་སྤྱིར་སངས་རྒྱས་ཀྱི་བསྟན་པ་སྙིགས་མར་གྱུར་སྤྱིར་སངས་རྒྱས་ཀྱི་བསྟན་པ་སྙིགས་མར་གྱུར་དུས་ངན་པ་འདི་ལྟ་བུའི་སྐབས་སུ་ཐེག་ཆེན་གྱི་ཆོས་སྒྲུབ་པའི་འགལ་རྐྱེན་གྱིས་དབེན་ཞིང་ཕྱི་ནང་གི་མཐུན་རྐྱེན་ལེགས་པར་འཛོམས་པ་འདི་ལྟ་བུ་སྔོན་བསོད་ནམས་སྒོ་དུ་མ་ནས་བསགས་པའི་འབྲས་བུ་ཡིན་པ་གོར་མ་ཆག་སྙམ་དུ་ངེས་པར་བྱ། ད་སོ་སོའི་བའི་དེ་འདྲའི་མཐུན་རྐྱེན་ཚང་བ་དེ་རེ་བ་ཕྱི་རྐྱེན་དང་ནང་རྐྱེན་ཕུན་སུམ་ཚོགས་པ་དེ་འདྲ་ཞིག་ཚང་བ་ནི་ར་འཕྲོད་པར་བྱས་དེ་འདྲའི་ཚང་བ་འདི་ཡང་ཚེ་རབས་སྔ་མ་ནས་ལྟ་ཅིག་བསོད་ནམས་སྒོ་དུ་མ་ནས་བསགས་པའི་འབྲས་བུ་ཡིན་བསམ་བསམ་ཅིག་དགའ་བ་སྒོམ། རེ་བ། དགའ་བ་སྒོམ། ཨ་ནི་མ་འོངས་པ་ལ་ཡང་ངས་ད་དུང་འདི་ལས་ལྷག་པ་ཅིག་ཐོབ་ཡག་གི་ཆེད་དུ་ཨ་ནི་ཅིག་དགེ་བ་སྒྲུབ་དགོས་ཡིན་བསམ་བསམ་ཅིག་བག་ང་ཚོ་མ་བསྲུང་ཅིག། ད་འདི་དེ་ལྟར་འབྲི་བར་འདི་ཙམ་གྱིས་ཡིད་ཚིམ་པ་མ་ཡིན་པ་ཅིག་ད་ང་ཚོ་སྐྱེ་བ་ནས་སྐྱེ་བ་སྐྱེ་བ་ལེན་དགོས་རེ་བ། སྐྱེ་བ་འདི་མཐའ་མ་ཡིན་ན་གནས་ཚུལ་ཁ་ཁ་རེད་ད་དུང་སྐྱེ་བ་ཞིག་ལེན་དགོས་རེ་བ། སྐྱེ་བ་འདི་ཐ་མ་ཡིན་སྲིད་དོ་ང་ལ་བསམ་མནོ་བཏང་སྲིད་དོ། སྐྱེ་བ་ཕྱི་མ་མེད་ན་ཐ་མ་ཆགས་བསྡད་རེད། ཡང་ན་ཚེ་འདི་ལ་མངོན་པར་རྫོགས་པར་སངས་རྒྱས་སྲིད་ན་ཐ་མ་རེད། དེ་མ་གཏོགས་པའི་ང་རང་ཚོ་འདི་གཉིས་མེད་ན་ཡང་བསྐྱར་སྐྱེ་བ་ཞིག་ལེན་དགོས་རེ་བ། དེ་ནི་ངོ་སྐྱེ་བ་ཕྱི་མ་འདི་ལ་ག་རེ་རེད། ད་ང་ཚོས་མོ་སོ་ངོ་ཚ་མི་དགོས་པ་ཞིག་ན་ག་རེ་རེད། ངོ་གནོང་མི་དགོས་པ་ཞིག་བཟོ་དགོས་རེད་པ། བཟོ་ཡག་དེ་ང་ཚོའི་ལས་འགན་རེད། སྐྱེ་བ་སྔ་མའི་ང་རང་ཚོས་ཅིག་ངོ་གནོང་མི་དགོས་པ་ཅིག་བཟོས་འདུག་ག། ཅིག་སླེབས་སེ་ག་སང་སྐྱེས་སེ་ཅིག་སྐྱེས་སླེབས་སེ་ཅིག་སླེབས་འདུག་ག། ད་ང་ཚོ་ཚེ་ཕྱི་མ་འདི་ལ་ཨ་ཅིག་ངོ་གནོང་མི་དགོས་པ་ཅིག་བཟོ་དགོས་རེད་འདི་བཟོ་མ་ཐུབ་ན་ང་རང་ཚོ་ཚེ་འདིའི་ག་རེ་རེད་ད་ནོར་འཁྲུལ་རེད་བ། དེ་ཡིན་ཙང་ད་ལྟ་འདི་བས་ཅིག་སྐྱེ་བ་སྔ་མའི་བསགས་བྱས་པའི་ལས་ཀྱི་འབྲས་བུ་དེ་ལོངས་སྤྱོད་པ་བཏང་པ་མ་ཡིན་པ་ཅིག་ཕྱི་མ་ཕན་ཆད་ཀྱི་གང་ཟེར་ན་བདེ་སྐྱིད་ཡོང་ཡག་གི་བསོད་ནམས་བསགས་དགོས་རེད་དགེ་བ་བསྒྲུབ་དགོས་རེད་སྐད་ཅིག་དེ་རེད་ཤག་ད་འདི་ག་རེ་རེད་ཟེར་ན་སྐྱིད་ན་སྐྱིད་གོ་ཆོད་པ་དེ་རེད་བ། རེད་བ། སྐྱིད་པོ་འབྱུང་བ་དེ་སྔོན་གྱི་བསོད་ནམས་ཀྱི་ལས་ཀྱི་འབྲས་བུ་རེད་མ་འོངས་པ་ལ་ཡང་འདི་ལས་ལྷག་པ་ཅིག་འབྱུང་ཡག་གི་ཆེད་དུ་བསོད་ནམས་བསགས་ཨ་ནི་ཚོགས་བསགས་འབྲས་བུ་འབྱུང་དེ་བྱས་པས་ན་ཨ་ནི་སྐྱིད་པོ་འདི་ག་རེ་བྱས་སོང་སྐྱིད་གོ་ཆོད་སོང། དེ་མ་གཏོགས་པའི་སྐྱིད་པོ་འདི་སྐྱིད་གོ་མ་ཆོད་དེ་འདྲའི་འཛོམས་ཡོད་པ་ཧ་ཡང་མ་གོ་དགེ་བའི་འབྲས་བུ་ཡིན་པ་ཧ་ཡང་མ་གོ་ཨ་ནི་ཅིག་བསོད་ནམས་བསགས་པའི་འབྲས་བུ་ཡིན་པ་ཧ་མ་གོ་དེ་བེད་སྤྱོད་བཏང་ཀྱང་བསྡད། ཨོ་ཡ་ད་ཚེ་འདིའི་ང་ཚོ་ཐ་མ་དེར་ལུས་སེམས་གཏན་བདེ་མེད་བྲལ་བ་བྱེད་པའི་གནས་སྐབས་སུ་ད་འབྲས་མོ་ལག་པ་སྟོང་པ་ནང་བཞིན་གཅིག་ཀྱང་འཁྱེར་ཡ་ཡོད་མ་རེད། ཚེ་སྔ་མའི་ལས་ཀྱི་བཟང་པོ་བསགས་པའི་འབྲས་བུ་དེ་གཙང་མ་གཙང་ཡ་བཟོས་ཡོད་རེད་པ། སོ་སོའི་ཚེ་འདི་ལ་ནས་ལས་དགེ་བ་བསྒྲུབས་ཡོད་མ་རེད་ད་སྟོང་པ་སྟོང་རྐྱང་འགྲོ་གི་རེད་འགྲོ་ས་གཅིག་མ་གཏོགས་ཡོད་མ་རེད་ད། ག་པར་འགྲོ་བ་རེད། ངན་སོང་མ་གཏོགས་འགྲོ་ས་མེད་པ། ཨོ་དེ་རེད་ད་འདི་ཡིན་ཙང་འདི་གསུང་གི་འདུག་ཨ། ཕྱི་མ་ཕན་ཆད་དེ་ལྟ་བུའི་ཕུན་སུམ་ཚོགས་པ་བར་མ་ཆད་དུ་འབྱུང་བའི་རྒྱུ་རུ་ཚུལ་ཁྲིམས་རྣམ་པར་དག་པའི་གཞིར་བྱས་པའི་ཚོགས་གསོག་པའི་སྒོ་ནས་འབད་པར་བྱའོ་དེ་ཆེད་དང་ན་ཤིང་རྟ་འདི་མཚུངས་ཚུལ་ཅི་ལྟ། དེ་འདྲ་བའི་ང་ལ་འདི་འདྲའི་སྐྱིད་པོ་ལྟ་ཅི། ཕྱི་ནང་གི་ཕུན་སུམ་ཚོགས་པ་འདི་ལྟར་ཡོད་པ་དེ་སྔོན་གྱི་ལས་ཀྱི་འབྲས་བུ་རེད། མཐའ་ཡས་པའི་སེམས་ཅན་ཐམས་ཅད་ལ་འདི་ལྟ་བུའི་ཕུན་སུམ་ཚོགས་པའི་ཆ་དེ་ཐོབ་པར་ཤོག་ང་དང། ང་ལ་ཕུན་སུམ་ཚོགས་པའི་ཆ་ཡོད་པ་ནང་བཞིན་མཐའ་ཡས་པའི་སེམས་ཅན་ཐམས་ཅད་དེ་འདྲ་བ་ཞིག་ཐོབ་པར་ཤོག་བསམ་སྨོན་ལམ་བརྒྱབ་པས་ན།

ད་ལྟ་མི་ལུས་རིན་ཆེན་རྙེད་ཟེར་བ་དེ་རེད། སྔ་མ་སྐྱ་བོ་རིན་པོ་ཆེ་ཟེར་ན་སྔ་མའི་སྐྱ་བོ་དེ་དཔེ་རྩ་ཆེན་པོ་རེད། གང་ཟེར་ན་ཁོའི་དྲིན་ལ་བརྟེན་ནས་ང་ཚོ་མི་ལུས་རིན་ཆེན་འདི་ཐོབ་པར་མ་ཟད། སྔ་མ་སྐྱ་བོ་རིན་པོ་ཆེ་ད་ལྟ་མི་ལུས་རིན་ཆེན་གཉིས་ཟེར། ད་ལྟ་དགེ་སློང་རིན་པོ་ཆེ། ཕྱི་མ་གཡང་དུ་མ་བསྐྱུར་ཨང་ཟེར་འདུག་པ། ད་ལྟ་དགེ་ཚུལ་རིན་པོ་ཆེ། ཕྱི་མ་གཡང་དུ་མ་རྒྱུ་ཨང་ཟེར། ད་སྔ་མ་སྐྱ་བོ་ག་རེ་ན་མེད་ན་ཁོའི་དཔེ་ཅིག། ཅིག། མཐོ་སར་འགྲིལ་བྱུང་ཡག་པོ་ཅིག་ང་ད་ལྟ་མི་ལུས་སྤྱི་བཏང་མི་ལུས་ཙམ་མ་ཡིན་པར་དལ་འབྱོར་བཅོ་བརྒྱད་ལུས་རྟེན་གྱི་སྤྱན་རས་པ། ད་ད་ནི་ང་ཚོ་གཅིག་གི་དགེ་སློང་ཡོད་ན་དགེ་སློང་དགེ་ཚུལ་ཡོད་ན་དགེ་ཚུལ་ད་འདི་ཡག་པོ་ཞིག་མ་བྱས་ན་ཚེ་ཕྱི་མ་ག་རེ་རེད་གཡང་དུ་གཡུག་བཞག་རེད་པ་རེད་པ་ཚེ་ཕྱི་མ་སྟག་མོ་འདྲའི་གཅིག་གི་ངན་སོང་གཡང་ས་གཡང་ས་ཆེན་པོར་འགྲོ་ཡག་གི་ད་ཆ་འགྲོ་དགོས་རེད་པ་གང་ལྟར་ཡང་ད་ཡིན་གཅིག་མིན་གཅིག་ང་ཚོ་བསམ་བློ་གཏང་དགོས་ཟེར་རེད་པ་སྐྱེ་བ་ཕྱི་མ་གཅིག་ཡོད་པ་ནི་ང་ཚོ་ར་འཕྲོད་དགོས་པ་རེད་ད་གཅིག་གི་ཚད་མས་ངེས་པ་རྙེད་ཀྱི་ཡོད་ན་མེད་གང་ལྟར་ཡང་གཅིག་ཡོད་པ་ཅིག་ང་རང་ཚོ་གི་ཚེ་གཅིག་ཁས་ལེན་དགོས་རེད་པ་ཡིད་དཔྱོད་ཙམ་གྱི་གོ་བ་ཆགས་ནས། དེ་ཡིན་ཙང་ད་ངེས་པར་དུ་བསགས་དགོས་ཡ་བཞིན་ཟེར་རེད་ད་ང་ཚོ་འདུག་སྣང་ཆུང་ཞིག་འགྲོ་འདུག་མང་པོ་ཞིག་འདུག་ཟེར་དེ་ཡིན་ཙང་ད་རྒྱུ་ཚོགས་བསགས་དགོས་རེད། བྱས་ཙང་ནམ་རྒྱུན་ང་ཚོས་འདི་གསུང་གི་འདུག་ཨ། བསོད་ནམས་ཀྱི་འབྲས་བུ་ལ་ལོངས་སྤྱོད་པའི་དུས་ཚོད་མ་རེད་བསོད་ནམས་བསགས་པའི་དུས་ཚོད་རེད་དེ་རང་ང་རང་ཚོ་དུས་ཚོད་འདི་རེད་པ། འབྲས་བུ་ལོངས་རྐྱང་རྐྱང་སྤྱོད་དེ་མ་ནི་འདི་སྔར་སྐྱེ་བ་སྔ་མའི་བསགས་བཞག་པའི་ད་བསོད་ནམས་དེ་རྫོགས་ནས་ཚར་ཚར་རེད་པ། ད་བསོད་ནམས་བསགས་དགོས་རེད་ཡང་བསྐྱར་ཡང་བསྐྱར་སྐྱེ་བ་ནས་སྐྱེ་བ་ཕུན་སུམ་ཚོགས་པ་ཡོང་ཡག་ཆེད་དུ་རེད་པ་འདི་རེད།

བདག་གིས་ཡིན་འདུག་སེ་བཀའ་བཀྱོན་གནང་གི་འདུག་བ་གིང་ཤག་གིང་བཀའ་བཀྱོན་གནང་གི་རེད་ག་རེད་ད། བསོད་ནམས་པས་ཅིག་སོ་སོའི་བསོད་ནམས་ཏིག་ཙམ་ཡོད་དེ་ཆ་ཚང་རྫོགས་བཅུག་ཡ་ཡིན་པས། བསོད་ནམས་ཅིག་འབྲས་བུ་ལོངས་སྤྱོད་པའི་དུས་ཚོད་མ་བསོད་ནམས་བསགས་པའི་དུས་ཚོད་རེད། ཙག་སྒྲ་དེ་ཡག་པོ་ཅིག་སྤར་དགོས་རེད་ཙག་སྒྲ་མགོ་གཅིག་གིས་མེ་སྤར་ཐུབ་བྱས་ན་འགྲིག་གི་རེད་བ། ད་གཉིས་གསུམ་བེད་སྤྱོད་བཏང་ད་ག་འཕྲོ་བརླག་བཏང་དེ་བསོད་ནམས་ཟད་འགྲོ་གི་རེད་ཟེར་འདི་བསོད་ནམས་ཀྱི་སྟོབས་ཀྱིས་རེད་བ། འོ་དེ་ཚོ་དྲི་ཚོ་དང་འདྲེ་གི་རེད་པ་དེ་དངོས་འབྲེལ་ཡིན་ཟེར་རེད་ང་ཚོ་བསོད་ནམས་ཡོད་བསགས་བཞག་པ་ང་སྐྱེ་བ་སྔ་མའི་ད་ཅིག་བསོད་ནམས་བསགས་བཞག་པ་དེ་གཟབ་གཟབ་ཅིག་བེད་སྤྱོད་བཏང་མ་འོངས་པ་ལ་ཡག་པོ་ཡོང་ཡ་ཕྱིར་ད་དུང་བསོད་ནམས་རྒྱུན་མཐུད་ནས་བསགས་རེད་བ་འོ་དུ་ཟེར་རེད་ད་དེ་ཡང་སྤྱིར་བཏང་བསོད་ནམས་ཙམ་མ་ཡིན་པ་བྱང་ཆུབ་སེམས་རྒྱུད་ལ་སྐྱེ་ཡག་གི་བསོད་ནམས་བསགས་དགོས་ཟེར་ང་ཚོ་ཐེག་ཆེན་པོའི་ཉམས་ལེན་བྱེད་མཁན་ཡིན་ཙང་རེད་བ་སྤྱིར་བཏང་ཚེ་ཕྱི་མའི་ལུས་རྟེན་རྐྱང་པ་དེ་ཐོབ་ཡག་ཆེད་དུ་མ་ཡིན་པ་ཆེད་རེད་པ། ཚེ་ཕྱི་མ་ཕན་ཆད་བྱང་ཆུབ་སེམས་ཉམས་ལེན་དེ་རྒྱུན་མཐུད་ནས་བྱེད་རྒྱུ་ཡོང་ཤོག། དེ་འདྲ་བའི་བྱང་ཆུབ་སེམས་ཉམས་ལེན་བྱེད་པ་ལ་ལུས་ཕུན་སུམ་ཚོགས་པ་དགོས་ཀྱི་རེད་ལོངས་སྤྱོད་ཕུན་སུམ་ཚོགས་པ་འཁོར་ཕུན་སུམ་ཚོགས་པ་དང་དང་ལས་མཐའ་ཕུན་ཚོགས་ཕུན་སུམ་ཚོགས་པའི་ཆ་མང་པོ་ཚང་འདུག་བ་དེ་སྒྲུབ་ཡག་གི་ཆེད་དུ་ཨ་ནི་དགེ་བ་སྒྲུབ་ཡག་དེ་འདྲ་བྱས་པས་ན་ད་བྱང་ཆུབ་སེམས་ཉམས་ལེན་གྱི་ཨ་ཅིག་རྒྱུ་ཚོགས་ལ་འགྲོ་ཤག་གི་འདུག་བ་རེད་པ། འོ་དུ་ཟེར་རེད། ཡ་ད་དུ་ཟེར་རེད། དེ་ལྟར་མ་ཡིན་པར་འགའ་ཞིག་ན་ཅུང་ཟད་ཕུན་ཚོགས་འབྱོར་བས་ཟེར་རེད་འོ་དེ་དག་ང་རང་ཚོར་སྦྱར་གྱི་འདུག་བ་དེ་ཡན་ཆད་བློ་སྦྱོང་གི་ཉམས་ལེན་བྱེད་ཀྱིན་འདུག་ཟེར་བ་བྱས། ད་ང་རང་ཚོ་ལྟ་བས་ན་དེ་ལྟར་མ་ཡིན་ན་འགའ་ཞིག་ལ་ཅུང་ཟད་ཕུན་སུམ་ཚོགས་པར་འབྱོར་བའི་ཚེ་ང་རྒྱལ། ད་སྐྱིད་ན་སྐྱིད་པོས་མ་ཆོད་པ་ང་ཚོ་རེད། ལེགས་པའི་ཆ་རེ་ཅུང་ཟད་བྱུང་ཡོང་དུས་ང་ལ་ང་རྒྱལ། རྒྱགས་པ། དྲེགས་པ་སྐྱེ་གི་འདུག་བ། འདི་ག་རེ་ཟེར་ན། རྐྱེན་བཟང་པོ་འདི་བྱང་ཆུབ་ལམ་དུ་འགྱུར་མ་ཐུབ་བྱས་ཉོན་མོངས་གྲོགས་ཉོན་མོངས་སྐྱེ་བའི་གྲོགས་སུ་འགྱུར་ཚར་སོང་འདི་རེད། ཨོ། རྐྱེན་དུ་འགྲོ་བ་མ་བྱས་ན་ང་ཚོ་ཡོང་གི་འདུག་བ། ཡོན་ཏན་རེ་ཏོག་ཙམ་ཡོད་དུས་ང་རྒྱལ་བྱེད་ཡ། ཡང་ད་ག་ནང་བཞིན་དཔལ་འབྱོར་རེ་ཏོག་ཙམ་ཡོད་དུས་ང་རྒྱལ་བྱེད་ཡ། སོ་སོ་མ་གཏོགས་གཞན་སུ་ཅིག་ཨ་ཡོད་བསམ་བསམ་ཅིག། རེད་བ། ཨ་ནི་ད་ནང་བཞིན་མིང་རེ་ཏོག་ཙམ་ཡོད་དུས་ང་རྒྱལ་བྱས་ཡོང་གི་འདུག་བ། ད་འདི་ག་རེ་ཟེར་ན། དངོས་འབྲེལ་བྱས་ན་ང་ལ་དེ་འདྲའི་དཔལ་འབྱོར་རེ་ད་ནང་བཞིན་གཏམ་སྙན་གྲགས་ད་ནང་བཞིན་དེ་འདྲའི་བྱུང་བ་འདི། ང་རང་གི་སྐྱེ་བ་སྔ་མའི་བསོད་ནམས་བསགས་པ་ལས་བྱུང་བ་རེད། མ་འོངས་པ་ལ་ཡང་ངས་བསོད་ནམས་རྒྱུན་མཐུད་དེ་བསགས། སུ་སུ་བ། ཅིག། བཟང་པོའི་ཆ་དེ་ཨ་ནི་བཟང་པོ་ལ་ཕར་འགྱུར་ཐུབ་པ་བྱས་ན་ཡག་པོ་ཡོང་དགོས་ཟེར་བ་འོ་དུ་ཟེར་རེད། འབྱོར་པ་རེད་ཏིས་ཅིག་འདུག་གང་ལ་ཨ་རེ་ང་ལ་ཆ་ཚང་ཅིག་ཞེ་བོ་བྱས་ཅིག་འདུག་ཨ། ཡ་སྐྱེས་འདུག་འགྲོ་བ་མང་ཞིང་ད་འདི་ག་རེ་ཟེར་ན། ཡག་པའི་ཆ་དེ་ཨ་རེ། ཉོན་མོངས་སྐྱེ་བའི་རྐྱེན་དུ་འགྲོ་གི་འདུག་དེ་བྱས་ད་སྡུག་བསྔལ་གྱི་སྡུག་པའི་ཆ་དེ་ད་སྡུག་པའི་ཆ་དེ་ཡིན་རེད་བ་ད། ལུས་སེམས་ཀྱི་སྟེང་དུ་སྡུག་བསྔལ་ཅུང་ཟད་བྱུང་བའི་ཚེ་ཞུམ་ཞིང་ཡིད་ཆད་འོ་དེ་རེད་བ་ད་ང་ཚོ་ལུས་ལ་ནད་ན་ཚ་རེད་ཏིས་ཅིག་ཚོར་ཡི་ཐང་ཆད་གི་འདུག་བ་ད་ཡོང་སྲིད་མ་རེད། ངས་ཉམས་ལེན་ཞེ་བོ་ཅིག་ལ་བྱེད་ཀྱི་ཡོད་དེ་ཡིན་ནས་ང་རང་ནི་དཀའ་ངལ་ཅན་ཡང་ཡོང་གི་འདུག། ད་ཡི་ཐང་ཆད། འདུག་སེ་ནི་བྱས་ན། ག་རེ་ཆགས་འགྲོ་གི་རེད། ཨ་ནི། ཆོས་སྐུར་བ་དེ་ཆགས་འགྲོ་གི་རེད། རེ་བ། ངས་ཆོས་ཉམས་ལེན་ཞེ་བོ་བྱས་ཡིན། བློ་སྦྱོང་ཉམས་ལེན་ཞེ་བོ་བྱས་ཡིན། ཡིན་ནས་སྡུག་པོ་ཐམས་ཅད་ང་ལ་ཡོང་གི་འདུག་ག། ད་ཆོས་ཉམས་ལེན་བྱས་མ་བྱས་མི་འདུག་སེ། ཆོས་ལ་དཔེ་ག་རེ་རེད་ཡིད་ཆེས་བརླགས་ནས་ཆོས་མེད་པ་བཟོ་ཡག་དང་ད་དེ། ཆོས་ལ་སྐུར་བ་འདེབས་ཡག་ཉེན་ཁ་འདུག་ག། བསམ་བློ་ཡག་པོ་བཏང་མ་ཐུབ་ན། འོ་འདུག་སེ་ད་དེ། ད་བསམ་ཡག་སེར་བག་དང་ནི། གཅིག། ལུས་དང་སེམས་དཀའ་ངལ་འདི་འདྲ་འཕྲད་པ་སྐྱེ་བ་སྔ་མའི་ལས་ངན་པའི་འབྲས་བུ་རེད་རང་དམ་པའི་ཆོས་བྱས་པའི་འབྲས་བུ་མ་རེ་བ། ད། དངོས་འབྲེལ་ཡག་པོ་བསམ་བཏང་བས་ན་བློ་སྦྱོང་ཉམས་ལེན་བྱས་པ་དེའི་སྟོབས་ཀྱིས་སོ་སོའི་ཚེ་ཕྱི་མ། ངན་སོང་གི་སྡུག་བསྔལ་མྱོང་ཡག་གི། གཅིག། སྡུག་བསྔལ་དེ་ཚོ་ཚེ་འདིའི་ལུས་སེམས་ཀྱི་སྟེང་ལ་ཅུང་ཟད་ཉུང་ངུའི་སྡུག་བསྔལ་མྱོང་ཅིང་གོ་ཆོད་པ་ཡོང་གི་རེད་ཟེར་བ། བློ་སྦྱོང་ཉམས་ལེན་བྱས་པ་དེའི་བསོད་ནམས་ཀྱི་སྟོབས་ཀྱིས། ད་འདི་དཔེ་ཅིག་དགའ་བོ་སྒོམ་དགོས་ཟེར། རེ་བ་ད་གལ་སྲིད་དང་འདི། ང་ཚོ་ལུས་ན་ཚའི་སྡུག་བསྔལ་སེམས་ལ་དཀའ་ངལ་འདི། ད་འདི་ལུས་རྟེན་དེ་འདི་ལ། ཅིག་སྨིན་པ་འདི་དཔེ་ཡག་པོ་བྱུང་རེ་བ། སྤྱོད་ཡག་ཡོད་དེ་ངན། སེམས་ཡིན་ན་བསམ་བཏང་ཡག་ཡོད་མཁན་ལུས་ཀྱི་ན་ཚ་ནི་བཅོས་ཡག་ཡོད་མཁན་ཞིག་རེད་འདུག་བ། ད་དེ་མ་ཡིན་པའི་དུད་འགྲོའི་ལུས་བླངས་སོང་དཀའ་ངལ་འདི་འཕྲད་སོང་ཚར་རེ་བ་ད། བཅོས་ཡག་ཡོད་མ་རེ་བ། ཨ་ནི་དེ་ག་ནང་བཞིན་དུད་འགྲོའི་ལུས་རྟེན་འདི་ལ། སེམས་ལ་དཀའ་ངལ་འདི་འདྲ་འཕྲད་སོང་ན་བསམ་བཏང་ཡག་མ་རེ་བ་ད། དཀའ་ངལ་འདི་ཁེབས་བསྡད་ཡག་མ་གཏོགས་དཀའ་ངལ་འདི་ཕར་སེལ་ཡག་གི་ད་ཐབས་ག་རེ་ཡོད་མེད་དང་ཨ་ནི་ཅིག། སེལ་ཐབས་ག་འདྲ་ཅིག་མ་རྒྱུད་ནས་བསམ་བཏང་ཡོད་མ་རེད་ད་ནི་ང་རང་ཚོ་མིའི་ལུས་དང་སེམས་འདིར་དཀའ་ངལ་འདི་འདྲ་འཕྲད་པ་འདི་དངོས་འབྲེལ་འགྲིགས་ཤག་བསམ་བསམ་ཅིག་གོ་ཆོད་ཤག་བསམ་བསམ་ཅིག་རེ་བ་འོ་དེ་ནམ་རྒྱུན་འདི་འདྲའི་ཡོང་གི་འདུག་བ་ཆོས་ཉམས་ལེན་བྱེད་མཁན་ལ་བར་ཆད་མང་བ་ཡོད་རེད། དེ་ག་རེ་རེད་ཟེར་ན་ཁོ་ཆོས་ཉམས་ལེན་ཡག་པོ་ཞེ་བོ་བྱས་པའི་ཚེ་བསོད་ནམས་ཞེ་བོ་འཕེལ་འགྲོ་དགོས་ཟེར། བསོད་ནམས་འཕེལ་འགྲོ་དུས་གང་ལ་ཨང་སྐྱེ་བ་ཕྱི་མ་ཕན་ཆད་ངན་སོང་གི་ཅིག་གི་འོག་ལ་བསོད་ནམས་མ་ཡིན་པའི་ལས་སྐྱེ་བ་སྔ་མ་བསགས་ཟིན་པ་ཚེ་འདི་ལ་མ་བསགས་ནས་བསགས་ཟིན་པ་འདི་ཨ་ནི། འོ་ལ་ཚེ་ཕྱི་མ་ངན་སོང་མྱོང་མ་དགོས་པར་ཨང་ཚེ་འདིར་ལུས་སེམས་སྟེང་དུ་སྡུག་བསྔལ་ཆུང་ངུ་དང་དཀའ་ངལ་ཆུང་ངུ་འཕྲད་པ་འདི་མྱོང་གི་གོ་ཆོད་པ་ཡོང་གི་རེད་ཟེར་གི་འདུག་འདི་གོ་ཆོད་པ་ཞིག་རེད་པ། ད་གསུང་ཆོས་ཅིག་ལ་དྭགས་ཀྱི་ཕོ་ལོང་ལྟ་བུ་ཞིག་གསུང་དུ་སོང་གི་འོག་དེ་གཅིག་འགྲོ་གུར་སེར་ཅིག་ཡོད་པ་རེད་དེ་ད་ཡིན་ནའི་འདི་འདྲ་ཡོང་གི་ཡོད་ཟེར་བྱས་ཙང་ང་ཚོ་ད་ལྟ་རིགས་འགའ་ཞིག་ནས་ན་ཚ་ཡོང་གི་འདུག་བ་ལུས་ལ་ག་དུས་ནས་ན་ཚ་ཡོད་བསྡད་མཁན་ཅིག་ད་ང་ག་དུས་ནས་ཕོ་བ་ན་གི་ཡོད་ག་དུས་ནས་གྲང་བ་མེད་ཅེས་ད་ག་ད་སྨན་མང་པོ་ཟས་ཅིག་བྱས་ཡིན་ཟེར་གྱི་འདུག་བ་ད་དེ་ཚོ་ཡག་ཤོས་འདི་ཡིན་ཟེར་རེད་པ། ད་འདི་བྱས་པས་ན། ཨ་ནི། ཅིག་གིས། ན་ན་ན་གོ་ཆོད་པ་ཅིག་འདུག་ག་སྡུག་ན་སྡུག་གོ་ཆོད་པ་ཅིག་ན་འདོག་པས་ད་ང་ལས་དུ་ག་བ་ང་ནི་ག་དུས་ན་ཅིག་ནས་ནད་གཞི་དུང་སྟེགས་དུ་ཟས་ཆུང་གུ་འདུག་ག་དེས་བསམ་སྟངས་དེ་ནོར་བས་ཟེ་རེ། ཇི་ད། ད་ནང་བཞིན་ནོར་བུ་རིན་པོ་ཆེ་ག་བ་མང་བ་དེ་ལ་ག་རེ་དགྲ་མང་གི་རེད། ཧ་ཧ། ཟེའི་འདུག་ག་ད་གྱང་ནས་ནད་གཞི་མང་བའི་དུས་སུ་ལ་ཉམས་ལེན་ཡག་པོ་ཡོད་པའི་རྟགས་རེད་ཨ་ད་འདི་མིན་རེད་པ། ད་ང་ཚོ་བདེ་པོ་ཐང་པོ་དེ་གའི་དུས་སུ་ཉམས་ལེན་བྱེད་ཀྱི་ཡོད་མ་རེད་པ་ཨ་མིན་གི་ཡོད་མ་རེད། ད་ཚེ་ཕྱི་མ་ཕན་ཆད་ང་ཚོ་མྱོང་ཡ་རེད།

གཏན་དུ་སོང་བ་མང། དེ་ལྟར་མི་བྱེད་པར་ད་མདོར་བསྡུས་ན་སྐྱིད་ན་གར་གོག་དུག་སྐྱིད་ཁྱག་པ་ཞིག་སྡུག་ན་ག་རེ་སྡུག་ཁྱག་པ་ཞིག་དགོས་གསུང་བ་ལྟར་གསུང་བ་གདའ་ཟེར་ད་འདི་ཟེར་བ། ཡང་འདི་བྱས་ད་མང་པོ་ཤུལ་ལྡན་གྱང་ཟེར་འོ་དུ་བསམ་སྟངས་དཔེ་སྐྱིད་པོ་ཡོད་ཚོད་རེད་བློ་སྦྱོང་གི་ཉམས་ལེན་ཡོད་པའི་གང་ཟག་ཞིག་ན་འོ་ད་དེ་ལ་པའི་འགལ་རྐྱེན་ཕྱི་ནང་འགལ་རྐྱེན་རུ་འཛིན་པ་བྱུང་བའི་ནི་ཁོ་ལ་གནོད་ཐུབ་ས་མ་རེད་ད་ང་ཚོ་མིའི་གནོད་པ་དེ་ཚོ་ཕར་དེ་བཞག་མི་གི་ཁ་ངན་ཚིག་ངན་ལ་ད་ཁོ་ནམ་ཡང་ཟུག་གོ་མ་རེད་པ་ཨ་ནི་དཔེ་ཞིག་གནོད་པ་སྟོབས་ཆེན་པོ་དེ་འདྲ་འཕྲད་མི་འདུག་གོ་ཁོ་ལ་ནམ་ཡང་ཟུག་ཐུབ་ཡོད་ས་མ་རེད།

ཡང་མ་རེད་པ། ཨ་ད་ནང་བཞིན་ཅིག་འབྱོར་པ་ཕུན་སུམ་ཚོགས་པ་ང་ཚོ་ཕྱིའི་མེད་པ། ཡིན་ན་སེམས་གཏིང་གི་ཉམས་ལེན་དེ་འདྲ་བྱུང་བས་ན། འོ་ད། དཔེ་ཅིག་གཅིག་པུར་གནས་ཀྱི་དགའ་ཡོད་ལྕགས་ཀྱུས་གྲོགས་སུ་ཅི་ལས་ང་ཚོ་གཅིག་ཡིད་སྨོན་ཤོར་ཡ་ཡོད་མ་རེད། མི་དཔེ་ཅིག་དེ་འདྲ་བྱུང་བས་ན། མི་དཔེ་ཅིག། ད་དགའ་རོགས་གཉིས་གསུམ་ཡོད་མཁན་དེ་འདྲ་འཕྲད་པས་ན་ཡིད་སྨོན་ཤོར་གྱི་མ་རེད། འོ་འདི་རེད། ད་ནང་བཞིན་ཁང་པ་རྫིག་པོ་སྦལ་ཁྲིའི་ཤིང་ལྔར་སྣང་ཡོད་དོན་ཡིད་སྨོན་ཤོར་གྱི་མ་རེད། དེ་འདྲ་བྱུང་ནི་སྲིད་ད། དེ་མ་གཏོགས་ང་ཚོ་དེ་མེད་དུས་སྒང་ལ་ཨ་ཕྱིའི་མི་གཅིག་ལ་ཐུག་ཡོང་དུས་སྒང་ལབ་ཉལ་སེམས་དེ་ཡིད་སྨོན་ཤོར་འདུག་བ་ཨ་ཙི་ཙི་ཙི་འཁོར་ལོས་ཤིག་པོ་འདུག་བསམ་བསམ་ཅིག་ཨོ་ད་དེ་ང་དེ་འདྲའི་ཡོང་ང་བསམ་དང་པོ་དུ་བ་ཨོ་དེ་འདྲའི་ཡོང་བས་ན། ད་འཕགས་པའི་ནོར་བདུན་ཟེར་དེ་ཕྱུག་དུ་རེད་དད་དང་ཚུལ་ཁྲིམས་ཐོས་དང་གཏོང་བ་དང་ངོ་ཚ་ཤེས་དང་ཁྲེལ་ཡོད་ཤེས་དང་ནོར་བདུན་བདག་གི་ཕྱུག་པོ་འགྱུར་སྙམ་པས་ཨོ་དེ་རེད་འཕགས་པའི་ནོར་བདུན་གྱིས་ཕྱུག་གསུམ་ཕྱུག་པོ་ཤོས་དེ་རེད་རེད་པ། ནམ་ཡང་དབུལ་པོ་ཆགས་ཡ་མེད་འདུག་བ་དེ་ལ། ཐ་མལ་བའི་ནོར་དེ་ག་ཚད་ཕྱུག་པས་ནི་ཁོ་བརྟན་པོ་མི་འདུག་བ། ཡང་དབུལ་པོ་ཆགས་ཡོང་འདུག་བ། དེ་རིང། ཌོ་ལར་མི་ལི་ཡན་གཉིས་གསུམ་ཡོད་ལ་སྲིད་དོ་སང་ཉིན་གནངས་ཉིན་སྤྲང་པོ་ཡང་ཆགས་འགྲོ་བ། འོ་དེ་ཡིན་ཙང། འོ་དེ་འདྲའི་ཡོད་མེད་ན།